ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལེ་ཚན་ཁག་གི་ཐོག་མར་ཨ་རིའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་གཏན་འབེབས་ཡོང་བའི་རྒྱབ་སྐྱོར་གནང་ཡོད་པ་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སི་པེན་གྱི་གྲོང་ཁྱེར་ཆེ་གྲས་འབར་སི་ལོ་ནཱ་ནང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་དང་ཉི་ཤུ་བརྒྱད་ཀྱི་མཛད་རིམ་ཁག་གི་སྐོར་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མཱ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པར་མཇལ་ཁ་སྩལ་གནང་མཛད་འདུག། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་གྱི་ཕྱི་དྲོ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐོག་འཐབ་ཇུས་ཐད་ལས་དོན་གནང་མཁན་གྱི་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher གྱི་དབུ་བཞུགས་ཐོག་རྒྱ་ནག་ནང་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་འཁོར་དུས་ཚིགས་དང་དྲན་གསོའི་བྱེད་སྒོ་ཞིག་སྤེལ་བའི་སྐོར་ཞིག་དང། རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བའི་ལས་འགུལ་ལ་རྒྱབ་སྐྱོར་དང་ངན་འབྲེལ་བྱེད་མཁན་ཚོས་གཞུང་གི་ལས་ཀར་ཐོ་འགོད་བྱེད་མི་ཆོག་པའི་བརྡ་ཐོ་ནང་བཀོད་འདུག། མཇུག་ཏུ་བཅར་འདྲི་ལེ་ཚན་དང་མི་རབས་གསར་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་གཏན་འབེབས་ཡོང་བའི་རྒྱབ་སྐྱོར་གནང་སོང། ཨ་རིའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ནང། ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་དགུ་ཉིན་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཐོག་བགྲོ་གླེང་གནང་བའི་སྐབས། ཚོགས་ཆུང་གི་ཚོགས་གཙོ་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི Michael McCaul མཆོག་གིས་ཁྲིམས་འཆར་འདི་བཞིན་དམངས་གཙོ་ཆབ་སྲིད་ཚོགས་པའི་གྲོས་ཚོགས་འཐུས་མི Jim McGovern མཆོག་དང་མཉམ་ལས་ཀྱིས་འདོན་སྤེལ་གནང་བའི་ཁྲིམས་ཡིག་ཅིག་ཡིན་པས། འདི་ནི་གྲོས་ཚོགས་གོང་འོག་དང་ཆབ་སྲིད་ཚོགས་པ་གཉིས་ཀའི་འཐུས་མིས་རྒྱབ་སྐྱོར་ཡོད་པ་ཞིག་ཡིན་པ་གསུངས་པ་དང་མཉམ་ཚོགས་ཆུང་གིས་རྒྱབ་སྐྱོར་དང་འབྲེལ་རྒྱབ་གཉེར་ཞུས་སོང། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ལྷན་ཚོགས་དེར་ཚོགས་ཆུང་གི་ཚོགས་གཙོ་དང་མཐོ་གྲས་ཚོགས་མི་གཞན་ཡང་ཚོགས་མི་བཅས་ཀྱིས་ཁྲིམས་འཆར་དེའི་ཐོག་བགྲོ་གླེང་གནང་ཡུལ་དུ་བཅར་བའི་བོད་མི་སྐུ་ཚབ་རྣམས་ལ་དགའ་བསུ་ཞུས་ཤིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཚམས་འདྲི་ཞུ་རོགས་ཞེས་བརྡ་ལན་ཡང་ཕུལ་ཡོད་པ་མ་ཟད། ཚོགས་གཙོ McCaul མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། མ་འོངས་སྐུའི་ཡང་སྲིད་རྒྱ་ནག་ནང་འཁྲུངས་རྒྱུ་མིན་པ་བཀའ་གནང་ཟིན་ཡོད་པ་རེད་ཅེས་ལུང་འདྲེན་གནང་སོང། གྲོས་ཚོགས་འཐུས་མི Gregory Meeks དང་གྲོས་ཚོགས་འཐུས་མི Chris Smith བཅས་ཀྱིས་ཁྲིམས་འཆར་དེ་ལ་རྒྱབ་སྐྱོར་ཡོད་པ་གསུངས་པ་དང་འབྲེལ་བོད་ནང་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་གཏན་འཇགས་སློབ་གྲྭར་བཅུག་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་ཉམས་དམས་སུ་གཏོང་བ་དང་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ལག་བསྟར་བྱེད་པའི་བྱ་ཐབས་འཛིན་པ། བོད་མིའི་རིགས་རྫས་བསྡུ་ལེན་བྱེད་པ། ཐ་ན་བོད་མིའི་མིག་རིལ་གྱི་པར་རིས་ལེན་པ་སོགས་རྒྱ་ནག་དམར་ཤོག་ཚོགས་པས་བོད་ནང་དུ་དྲག་གནོན་ཤུགས་དྲག་བྱས་པའི་རྣམ་པ་ཤུགས་ཆེ་རུ་བཏང་ཡོད་པ་བརྗོད་དེ་སྐྱོན་བརྗོད་གནང་སོང། ཁྲིམས་འཆར་འདིའི་འགོད་འབུལ་སྐབས་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Michael McCaul མཆོག་གིས་ཁྲིམས་འཆར་འདི་གྲོས་ཚོགས་ཀྱི་ནང་དུ་མགྱོགས་མྱུར་གཏན་འབེབས་ཀྱིས་ཁྲིམས་ཡིག་ཏུ་འགྱུར་བའི་ཐུགས་རེ་ཆེན་པོ་ཡོད་པ་དང་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་གཉེར་ཞུ་གི་ཡིན་ཅེས་གསུངས་སོང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བྱང་ཨ་མི་རི་ཀའི་ནང་གི་གཞུང་དོན་ཕྱོགས་བསྐྱོད་ལེགས་གྲུབ་ཟིན་ནས་ཡོ་རོབ་ཁུལ་དུ་ཕྱིར་ཐོན་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་ཉིན་གྱི་ཉིན་རྒྱབ་ཨ་རིའི་མངའ་སྡེ་མི་ནི་སོ་ཊའི་ནང་ཕེབས་འབྱོར་གྱིས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་དང་ཚོགས་པ་ཁག་དང་ཆོས་ཚོགས་ཁག་གི་སྐུ་ཚབ་བཅས་ཀྱིས་ཕེབས་བསུ་གཟབ་རྒྱས་ཞུས་རྗེས་ཕྱི་དྲོར་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ཁང་དུ་ས་གནས་སེར་སྐྱ་མང་ཚོགས་ལ་དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་ཤག་སྐབས་བཅུ་དྲུག་པའི་འཛིན་སྐྱོང་གི་ཐུགས་འགན་བཞེས་ཏེ་ད་བར་ལོ་གཉིས་དང་ཕྱེད་ཀ་ཙམ་གྱི་རིང་ཕྱག་ལས་གང་དང་ཅི་ཞིག་གནང་བ་དང་མ་འོངས་གནང་འཆར་ཇི་ཡོད་དང་རྒྱལ་སྤྱིའི་ཐོག་གི་བོད་དོན་གནས་བབ་དང་རྒྱ་ནག་ནང་གི་གནས་སྟངས་རང་རེའི་སྲིད་བྱུས་དང་ཐབས་བྱུས་བཅས་ཀྱི་སྐོར་ལ་བཀའ་སློབ་ཞིབ་རྒྱས་གནང་ཞིང་དེ་ནས་བཀའ་སློབ་གྲུབ་རྗེས་མང་ཚོགས་ཀྱི་དྲི་བ་ཁག་ལ་ལན་འདེབས་གསལ་བཤད་གནང་འདུག་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཉེ་ཆར་སྐུ་ཚེ་འཕེན་པ་རྫོགས་པའི་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་མཆོག་གིས་སྐུ་ཚེ་ཧྲིལ་པོར་བོད་བསྟན་སྲིད་མི་རིགས་སླད་དུ་ཞབས་ཞུ་བསྒྲུབས་པའི་མཛད་རྗེས་ལ་རྗེས་དྲན་དང་གཞུང་ཞབས་སྐུ་བགྲེས་རྣམས་ཀྱིས་གཞུང་ལ་སྐུ་ངལ་ཆེ་བའི་དུས་སུ་ལོ་མང་ཞབས་ཞུ་བསྒྲུབས་པའི་མཛད་རྗེས་ལ་ཡི་རངས་ཆེ་བསྟོད་གནང་ཡོད་འདུག་འདི་ཟླའི་ཚེས་ཉི་ཤུ་ལྔ་ཉིན་གྱི་ཕྱི་དྲོར་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་དཔལ་ལྡན་སྲིད་སྐྱོང་མཆོག་ལ་ཆེ་བསྟོད་ཀྱི་གསོལ་སྟོན་འདུ་འཛོམས་དང་འབྲེལ་བའི་གསུང་བཤད་གནང་སྐབས་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་དང་གཟའ་མཇུག་སློབ་གྲྭའི་དགེ་རྒན་བཅས་ཚང་མས་སྒེར་གྱི་དུས་ཚོད་བློས་གཏོང་གིས་སྤྱི་པའི་དོན་དུ་ཞབས་ཞུ་བསྒྲུབས་དང་སྒྲུབ་བཞིན་པ་དང་ལྷག་པར་དུ་གཞོན་སྐྱེས་ཁག་ཅིག་གིས་བོད་དོན་ཞུ་གཏུག་ལས་དོན་གྱི་འགན་འཁུར་བའི་གྲས་སུ་ཞུགས་པ་བཅས་ལ་རྗེས་སུ་ཡི་རངས་དང་བསྔགས་བརྗོད་གནང་འདུག་མི་ནི་སོ་ཊའི་མཛད་རིམ་ལེགས་པར་གྲུབ་རྗེས་འདི་ཟླའི་ཚེས་ཉི་ཤུ་དྲུག་ཉིན་དཔལ་ལྡན་སྲིད་སྐྱོང་མཆོག་མི་ནི་སོ་ཊའི་མཁའ་ལམ་བརྒྱུད་ཡོ་རོབ་རྒྱལ་ཁབ་བཞིའི་ནང་གི་གཞུང་འབྲེལ་མཛད་འཆར་དབུ་འཛུགས་གནང་རྒྱུ་བཅས་ཀྱི་གནས་ཚུལ་འདུག་སྲིད་སྐྱོང་མཆོག་གིས་བྱང་ཨ་རིར་ཕེབས་ཞོར་རིང་ཁེ་ན་ཏྲའི་རྒྱལ་ས་ཨོ་ཏྲ་ཝའི་ནང་གྲོས་ཚོགས་ཀྱི་འཐུས་མི་དང་གཞུང་འབྲེལ་མི་སྣ་སོགས་དང་མཇལ་འཕྲད་རིམ་པ་གནང་བ་དང། དེ་བཞིན་ཧེ་ལི་ཧྥེག་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་མཉམ་ཞུགས་དང་ས་གནས་བོད་མི་རྣམས་དང་མཇལ་འཕྲད་བཀའ་སློབ་སོགས་མཛད་འཆར་དུ་མ་བསྐྱངས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲ་དང་ཨ་མི་རི་ཀའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སི་པེན་ཡི་གྲོང་ཁྱེར་སྦར་སི་ལོ་ན་ཡི་ནང་གི་ས་གནས་བོད་མི་རྣམས་ལ་ཟླ་འདིའི་ཚེས་ཉི་ཤུ་བདུན་རེས་གཟའ་ཟླ་བ་ཉིན་བཀའ་སློབ་གསུང་བཤད་གནང་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་ཉིན་གནས་ཚུལ་བཀོད་པ་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲ་རྒྱལ་ས་ཨོ་ཏྲ་ཝ་དང་ཝན་ཁུ་བ་ནང་དང། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་མི་ནི་སོ་ཏྲ་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཡོ་རོབ་ཁུལ་གྱི་རྒྱལ་ཁབ་སི་པན་ནང་གི་གྲོང་ཁྱེར་ཆེ་གྲས་སྦར་སི་ལོ་ནའི་གནམ་ཐང་ལ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཉིན་གྱི་སྔ་དྲོར་ཕེབས་འབྱོར་སྐབས་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཆོས་ཚོགས་ཀྱི་འགན་འཛིན་རྣམ་པ་དེ་བཞིན་ས་གནས་བོད་མི་ཁག་ཅིག་གིས་དགའ་བསུ་ཞུས་འདུག་ཉིན་དེའི་ཕྱི་དྲོར་སྦར་སེ་ལོ་ནའི་བོད་ཁང་ནང་ས་གནས་བོད་མི་མང་ཚོགས་དང་མཇལ་འཕྲད་ཀྱིས་གསུང་བཤད་གནང་སྐབས་སྲིད་སྐྱོང་མཆོག་གིས་ཉེ་དུས་ཁོང་ཁ་ན་ཏའི་ནང་གཞུང་འབྲེལ་ཕྱོགས་ཕེབས་ཀྱིས་ཁ་ན་ཏའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་གཞོན། གཞན་ཡང་བློན་ཆེན་དང་གྲོས་ཚོགས་འཐུས་མི་མི་ཉུང་བ་ཞིག་མཇལ་འཕྲད་བཀའ་མོལ་གནང་བའི་སྐོར་དང། ཕྱི་ཟླ་བཅུ་པའི་ནང་ལྷོ་ཨ་མེ་རི་ཁའི་ཁུལ་གྱི་རྒྱལ་ཁབ་མེག་སི་ཀོ་དང། Colombia། Costa Rica། བཅས་རྒྱལ་ཁབ་གསུམ་ནང་བོད་དོན་དྲིལ་བསྒྲགས་དང་འབྲེལ་རྒྱབ་སྐྱོར་ཤུགས་ཆེ་ཐོབ་ཐབས་དང་དེ་ནས་ཨ་མེ་རི་ཀའི་རྒྱལ་ས Washington ནང། ཨ་རིའི་གྲོས་ཚོགས་གོང་འོག་གཉིས་ནང་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་ཡོང་རྒྱུར་རྒྱབ་སྐྱོར་ཐོབ་ཐབས་ཆེད་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་བཀའ་མོལ་གནང་བའི་སྐོར་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་དང་བསམ་ཤེས་ཞུ་དགོས་གལ་ཆེ་བ། བོད་ནང་གི་ཛ་དྲག་གི་གནས་སྟངས། བོད་ཀྱི་ཆོས་དང་རིག་གཞུང་ཁོར་ཡུག་གི་གལ་གནད། བོད་ཀྱི་སྐད་ཡིག་དང་རིག་གཞུང་ལ་དོ་སྣང་ཤུགས་ཆེ་གནང་དགོས་པ་དང་མི་ཉམས་རྒྱུན་འཛིན་གནང་དགོས་པའི་སྐོར། དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་སྙིང་བསྡུས་ཤིག་དང་གཞན་ཡང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ནང་མཉམ་ཞུགས་གནང་དགོས་ངེས་ཡིན་པའི་སྐོར་བཀའ་སློབ་གནང་བ་དུས་མཚུངས་ཨ་རིའི་གྲོས་ཚོགས་ནང་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་གནང་རྒྱུ་དང་འབྲེལ་ཡོད་སྐོར་སོགས་གསུང་སྐབས་གལ་ཏེ་ཁྲིམས་འཆར་དེ་གཏན་འབེབས་བྱུང་ཚེ་དེ་དང་མཚུངས་པའི་ཁྲིམས་འཆར་ཁག་ཡོ་རོབ་གཙོས་པའི་རྒྱལ་ཁབ་གཞན་ཁག་ནང་ལ་དེ་དེ་ལྟར་གཏན་འབེབས་བྱ་རྒྱུའི་ཐོག་འབད་བརྩོན་གནང་རྒྱུ་ཡིན་ལུགས་དང་དེ་བཞིན་བོད་ཁང་གི་འགན་འཛིན་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ལ་བོད་ཁང་དེ་ས་གནས་བོད་མི་མང་ཚོགས་ཀྱི་ཆེད་དུ་ཚོགས་ཁང་དང་གཟའ་མཇུག་སློབ་གྲྭ་འཚོགས་ས་སོགས་ཀྱི་ཆེད་མཐུན་འགྱུར་གནང་བར་ལེགས་གསོལ་གྱི་ཐུགས་རྗེ་ཆེ་གསུངས་འདུག་དེའི་རྗེས་སུ་ས་གནས་བོད་མི་རྣམས་ཀྱིས་སྲིད་སྐྱོང་མཆོག་ལ་བཀའ་འདྲི་དགོངས་སྐོར་ཞུས་པ་ཁག་བཀའ་ལན་གསལ་བཤད་གནང་འདུག། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ས་གནས་བོད་མི་རྣམས་ཀྱི་ལྷན་དུ་མཇལ་མོལ་གྲུབ་པའི་རྗེས་སུ་ནང་ཆོས་ལ་ཐུགས་སྣང་གནང་མཁན་ཕྱི་རྒྱལ་གྱི་མི་སྣ་ཁག་ཅིག་བོད་ཁང་ནང་ཟུར་དུ་མཇལ་འཕྲད་གནང་འདུག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་གྱི་སྔ་དྲོར་སྲིད་སྐྱོང་མཆོག་བོད་ཁང་ནང La Vanguardia ཞེས་པའི་གསར་ལམ་གྱི་བཅར་འདྲི་དང་ལེན་གནང་བ་དང་ཉིན་རྒྱབ་ལ Australia རྒྱལ་ས Vienna ཕྱོགས་སུ་ཕེབས་གནང་ཡོད་པའི་གནས་ཚུལ་འདུག། ཞིབ་ཕྲའི་གནས་ཚུལ་འབར་སེ་ལོ་ན་ཡི་བོད་ཁང་གི་དབུ་འཛིན་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་རྣམ་གཉིས་ལ་གསར་འགོད་པ་སེང་གེ་བསོད་ནམས་ལྷ་མོ་ལགས་ཀྱིས་ཞལ་པར་བརྒྱུད་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་དང་གྲོང་ཁྱེར་ཝན་ཀུ་ཝར་ནང་དང། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་མི་ནི་སོ་ཊའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཡུ་རོབ་ཁུལ་གྱི་རྒྱལ་ཁབ་སི་པེན་དང་ཨོ་སི་ཀྲི་ཡ་དེ་བཞིན་ཧྥ་རན་སི་བཅས་རྒྱལ་ཁབ་གསུམ་ནང་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུའི་ནང་ནས་ཐོག་མར་སི་པེན་གྱི་རྒྱལ་ས་འབར་སེ་ལོ་ནའི་གནམ་ཐང་ལ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་སྟེ་རེས་གཟའ་ཟླ་བའི་ཉིན་གྱི་སྔ་དྲོར་ཕེབས་འབྱོར་བྱུང་སྐབས་བོད་མི་མང་གི་སྤྱི་འཐུས་སྐུ་ཞོགས་ཐུབ་བསྟན་དབང་ཆེན་ལགས་དང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་དེ་བཞིན་ས་གནས་བོད་མི་ཁག་ཅིག་གིས་དགའ་བསུའི་སྣེ་ལེན་ཞུ་བར་ཆེད་བཅར་ཞུས་འདུག་འདིའི་སྐོར་བཀུར་འོས་སྤྱི་འཐུས་དང་འབར་སེ་ལོ་ནའི་ནང་གི་བོད་ཁང་གི་དབུ་འཛིན་གཅིག་ལྕོགས་ཡིན་པ་སྐུ་ཞོགས་ཐུབ་བསྟན་དབང་ཆེན་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
བཀྲ་ཤིས་བདེ་ལེགས་ད་ལྟ་བཀའ་འདྲི་གནང་པ་ནང་བཞིན་ང་ང་ཚོས་ད་ཕྱི་ཚེས་ཉི་ཤུ་བདུན་ཉིན་དཀར་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མཆོག་ཨ་རི་བརྒྱུད་ནས་ད་ང་ཚོ་ད་ཡུ་རོབ Spain གྱི་རྒྱལ་ས Barcelona ལ་ཆིབས་བསྒྱུར་གནང་སོང་ཨ་ནི་ཞོགས་ཀས་སྔ་པོ་བྱས་ཆིབས་བསྒྱུར་གནང་པ་ཡིན་དུས་ཨ་ནི་ང་ཚོ་ཕ་གི་ལ་ཕེབས་བསུ་ལ་ཨ་ནི Belgium དོན་གཅོད་སྐུ་ངོ་རིག་འཛིན་ཆོས་སྒྲོན་ལགས་དང་ཨ་ནི་སྒེར་དྲུང་ངག་དབང་དགེ་ལེགས་ལགས་བཅས་ཨ་ནི་ང་རང་བཅས་ཨ་ནི་དགེ་བཤེས་ལགས་རྣམ་པ་གཉིས་བཅས་ཨ་ནི་བོད་རིགས་ཚོགས་པའི་ཚོགས་གཙོ་རྒྱུན་ལས་ཁག་འདི་ལྟར་བོད་པ་ཁ་ཤས་བྱས་ཏེ་ང་ཚོ་འདུག་བྱས་བྱས་ཕ་གིར་ཕེབས་བསུ་ལ་བཅར་བ་ཡིན་སྐུ་ངོ་ད་ཨ་རི་ནས་ཚུར་ཕེབས་པ་ཡིན་དུས་ཐག་རིང་པོ་རེད་ཕེབས་བྱས་སྐུ་མཉེལ་པོ་ཡོད་དུས་ཀ་ནས་ཨ་ནི་ང་ཚོ་ལམ་སང་མཛད་རིམ་གཞན་པ་ཞིག་ལ་མེད་པར་བྱས་བྱས་ཕ་མགྲོན་ཁང་ལ་གདན་འདྲེན་ཞུས་སྐུ་ངོ་ཕ་གིར་མགྲོན་ཁང་ལ་ངལ་གསོ་སྐྱོན་བྱས་བཞུགས་གནང་སོང། ཡང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ཀྱིས་ཕྱི་ཚེས་ཉི་ཤུ་བདུན་ཉིན་གྱི་ཕྱི་དྲོའི་ཕྱག་ཚོད་ལྔ་པའི་ཐོག་སྲིད་སྐྱོང་མཆོག་གིས་ས་གནས་བོད་མི་རྣམས་ལ་མཇལ་འཕྲད་གནང་འགོ་བཙུགས་པ་སོགས་ཀྱི་སྐོར་མུ་མཐུད་ནས་གསུངས་དོན། དེའི་རྗེས་ལ་ང་ཚོ་ད་ཉི་ཤུ་བདུན་ཉིན་དཀར་རེད་ང་ཚོ་བོད་རིགས་ཚོགས་པའི་ནང་ཚོགས་མི་ཚང་མ་ལོ་ལ་ད་བཀའ་སློབ་ལམ་སྟོན་གནང་ཡས་ཀྱི་མཛད་རིམ་བཟོས་ཡོད་རེད་ད་ཆུ་ཚོད་ལྔ་བ་ནས་འགོ་བཙུགས་བྱས་པ་འདི་སྲིད་སྐྱོང་མཆོག་ནས་རེད་སྣང་གསལ་མར་མེ་ད་མཆོད་མེ་ཨ་ནི་འདུག་བྱས་བྱས་ཞལ་ཁ་ཕྱེ་ཡས་དང་དེའི་རྗེས་ལ་ང་ཚོ་ད་བོད་པ་ཚང་མས་ཀྱིས་ང་ཚོ་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ། དང་ཨ་ནེ་ད་ནང་བཞིན་བོད་ཀྱི་དཔའ་བོ་དཔའ་མོ་རྣམས་ཀྱི་ཆེད་དུ་ངག་བཅད་སྐར་མ་གཅིག་འདུག་བྱས་བྱས་ཞུས་རེད་ད་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྲིད་སྐྱོང་ཆགས་ནས་ད་ཐེངས་དང་པོ་དེ་ང་ཚོ་དེ་སི་པེན་ལ་ཕེབས་པ་ཡིན་དུས་ཨ་འདི་གིས་ད་རྟེན་འབྲེལ་འདྲ་བོ་ཅིག་བྱས་བྱས་ཨ་ནེ་གསོལ་ཇ་འབྲས་སིལ་དང་ཨ་ནེ་དེ་ཚོ་ཚང་མ་ལ་འདེགས་འབུལ་ཞུས་བྱས་བོད་རིགས་ཚོགས་པ་ནས་ང་ཚོ་ཚང་མས་ཀྱི་གསོལ་ཇ་འབྲས་སིལ་དེ་ཚོ་དང་ཨ་འདི་གྲུབ་པ་དང་ཨ་ནེ་སྦེལ་ཇམ་སྐུ་ཚབ་དོན་གཅོད་ནས་བཀའ་སློབ་བསྡུས་བསྡུས་གནང་བ་རེད། དེ་ནས་བོད་རིགས་ཚོགས་པའི་ཚོགས་གཙོ་མིག་དམར་ལགས་ནས་ང་ཚོའི་བོད་རིགས་ཚོགས་པའི་གི་ད་ལོ་ལོ་ཧྲིལ་པོ་ངོས་ནས་ཆོས་དང་རིག་གཞུང་དང་བོད་ཀྱི་རྩ་དོན་ཆེད་དུ་ག་རེ་ག་རེ་བྱེད་ཀྱི་ཡོད་མེད་འདི་ཞིག་ཞེས་ལས་བསྡོམས་སྙིང་བསྡུས་ཤིག་ཡར་སྙན་སེང་ཞུས་གནང་སོང་དེ་རྗེས་འདི་གྲུབ་པ་དང་ད་དཔལ་ལྡན་སྲིད་སྐྱོང་མཆོག་གི་ལམ་སྟོན་བཀའ་སློབ་དེ་ཚོ་ཕལ་ཆེར་ཆུ་ཚོད་གཅིག་ལྷག་དེ་འདྲ་ཞིག་གནང་སོང།
ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གཟབ་རྒྱས་གནང་སྐོར་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ཀྱིས་གསུངས་དོན། ས་དེའི་ནང་ལོགས་ལ་ཨེ་དཔེར་ད་ནམ་རྒྱུན་ནས་ད་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་དང་རྒྱལ་བ་རིན་པོ་ཆེའི་སྐུ་གཟུགས་ག་འདྲས་ཡོད་མེད་དེ་ཚོའི་ཐོག་ནས་ཅིག་བཀའ་མོལ་དང་ད་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་ད་ང་ཚོ་ད་ལྟའི་ཆ་ལ་ད་ཕྱི་དྲིལ་གི་ཐོག་ནས་འབྲེལ་བ་ག་རེ་ག་རེ་གནང་གི་ཡོད་མེད་འོ་ད་བོད་མིའི་སྒྲིག་འཛུགས་རང་གི་ད་གནས་སྟངས་ག་འདྲ་ཆགས་ཡོད་མེད་དེ་ཚོ་ཚང་མ་ལ་བཀའ་སློབ་ཞིག་གནང་མི་མང་ཐོག་ནས་ཡིན་ན་ཡང་རྡོག་རྩ་ཆིག་སྒྲིལ་གི་ཐོག་ནས་ང་ཚོ་ད་ཤར་བསྐྱོད་བྱེད་དགོས་ཀྱི་ཡོད་པ་དེ་ཚོ་གལ་ཆེན་པོ་ཡིན་པ་ཨོ་དེ་ཚོ་ཚང་མར་བཀའ་སློབ་དཔེ་མི་སྲིད་པའི་ཡག་པོ་གནང་སོང་མི་མང་ཚོ་དགའ་བོ་བྱུང་སོང་ཨ་ནི་དྲི་བ་དྲིས་ལན་མང་པོ་བཏང་ཡག་བྱུང་མ་སོང་དྲི་བ་གཉིས་གསུམ་མ་ཞིག་བཏང་ཡག་གི་དུས་ཚོད་རག་མ་སོང་དེ་གཅིག་རེད། ཡང་ཁོང་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཉིན་འདི་ནི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་བཅོ་ལྔ་ཡིན་པ་དང། སི་པེན་གྱི་རྒྱལ་ས་བར་སི་ལོ་ནའི་ནང་གི་བོད་ཁང་གིས་བོད་ཚེས་བཅོ་ལྔ་ནམ་ཡིན་ལ། བླ་མ་མཆོད་པའི་གསོལ་ཚོགས་ཕུལ་གྱི་ཡོད་སྟབས་དེར་ཆེད་བཅར་ཞུས་པའི་སི་པེན་ཡུལ་མི་དད་ལྡན་པ་རྣམས་ལ་སྲིད་སྐྱོང་མཆོག་གིས་ཟུར་དུ་མཇལ་འཕྲད་གནང་སྟེ་བོད་དོན་རྒྱབ་སྐྱོར་མུ་མཐུད་ནས་གནང་སྐྱོང་ཡོང་བའི་འབོད་སྐུལ་གནང་སྐོར་སོགས་གསུངས་དོན། ད་ཚེས་པ་ཉི་ཤུ་བདུན་དེ་བོད་ཚེས་བཅོ་ལྔ་འཁེལ་ཀྱི་ཡོད་རེད་དེ་ཡིན་དུས་ང་ཚོ་བོད་ཁང་གི་ནམ་རྒྱུན་ནས་ཚེས་པ་བཅོ་ལྔ་གང་ཡིན་ལ་ད་ཕྱི་རྒྱལ་མི་དམངས་ཚོ་དགའ་པོ་ཡོད་དུས་གང་ནས་ཁོང་ཚོ་མི་བརྒྱ་ལྷག་ཅིག་ཡོང་གི་རེད་བརྒྱ་དང་ལྔ་བཅུ་ཞིག་ཡོང་གི་རེད་ཨ་དེ་ཚོ་ལ་ང་ཚོས་བླ་མ་མཆོད་པའི་ཚོགས་ཕུལ་གི་རེད་ཨ་ད་ག་ནང་བཞིན་གྱི་གཟུངས་མང་མང་པོ་ཞིག་བགྲང་བྱས་འདི་བྱས་བྱས་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་ཚོགས་ལ་ད་ཞུགས་ཡོད་མ་རེད་དེ་ཨ་ནི་ཚོགས་མ་ཚོགས་གོང་ནས་ཨ་ནི་མི་དམངས་ལ་བོད་ཀྱི་རྩ་དོན་ཐོག་ནས་དང་ཨ་ནི་ནང་ཆོས་དང་ཆོས་ཀྱི་ཐོག་ནས་ཨ་ནི་གལ་ཆེན་པོ་ག་ཚོད་ཡིན་མེད། དོ་སྣང་གནང་བར་ཚང་མ་ལ་ཐུགས་རྗེ་ཆེ་ཞུ་གནང་སོང་ཨ་མ་འོངས་པ་ཡིན་ན་ཡང་རྒྱབ་སྐྱོར་མུ་མཐུད་བྱེད་གནང་རོགས་གནང་ཞེས་འདུག་སྙན་སེང་ཞུས་ཨ་འདི་གྲུབ་པ་དང་ཨ་ནི་ད་ངས་ཀྱི་ཨ་ནི་ད་ཚེས་པ་བཅོ་ལྔའི་ཚོགས་མུ་མཐུད་བྱས་མཇུག་སྐྱོང་ཞུས། ཡང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ཀྱིས་སྲིད་སྐྱོང་མཆོག་བར་སི་ལོ་ནའི་ནང་གི་བོད་པའི་ཟ་ཁང་གཅིག་པུ་ཡིན་པ་གངས་རིན་པོ་ཆེ་ཞུ་སར་གདན་འདྲེན་ཞུས་པ་སོགས་ཀྱི་སྐོར་གསུངས་དོན། ཨ་འདི་རྗེས་ལ་ད་དཔལ་ལྡན་སྲིད་སྐྱོང་མཆོག་སྦར་སི་ལོ་ན་བོད་པའི་ཟ་ཁང་གཅིག་མ་ཞིག་ཡོད་མ་རེད་དེ་བོད་པའི་ཟ་ཁང་དེ་གངས་རིན་པོ་ཆེ་ཀཱ་ཡི་ལ་ཤི་ཟ་ཁང་ཞེས་བྱས་ཞེ་དྲག་ཡག་པོ་ཡོད་རེད་དེ་བོད་ཀྱི་ད་ཅིག་དངོས་གནས་ཅིག་གི་བཀོད་པ་དེ་ཚོ་ཚང་མ་བོད་པའི་གི་དེ་རྣམ་པ་སྟོན་ཐུབ་མཁན་ཨ་རྒྱལ་བ་རིན་པོ་ཆེའི་སྐུ་པར་དང་དེ་ཚོ་ཚང་མ་ང་ཚོ་བོད་པ་རང་གི་དེ་བྱས་ཡོད་དུས་དེ་ཚོ་ཚང་མ་ལོག་ཅིག་ཨ་ནི་ཕ་གིར་གདན་ཞུ་བྱས་བྱས་ཨ་ནི་ཕ་གིར་བོད་པའི་ཟ་ཁང་ལ་ད་སྲིད་སྐྱོང་མཆོག་དང། ཨ་ནི་ད་ནང་བཞིན་གྱི་སྦེལ་ཇམ་དོན་གཅོད་སྐུ་ངོ་རིག་འཛིན་ཆོས་སྒྲོན་ལགས་ཨ་ནི་ད་ནང་བཞིན་གྱི་དྲུང་ངག་དབང་དགེ་ལེགས་ལགས་ཚོ་བྱས་ཕ་གིར་གདན་ཞུ་བྱས་རྗེས་སྐུ་ངོ་བོད་པའི་གསོལ་ཚིགས་ལ་གདན་འདྲེན་ཞུས་གནང་སོང། ཡང་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་ཀྱིས་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་སྔ་དྲོར་སྲིད་སྐྱོང་མཆོག་གིས་སི་པེན་གྱི་རྒྱལ་ས་སྦར་སི་ལོ་ནའི་ནང་གི་ཚགས་པར་སྐད་གྲགས་ཆེ་ཤོས་ལཱ་ཝང་གུ་ཝར་རྡི་ཨ་ཡི་གསར་འགོད་པའི་བཅར་འདྲི་དང་ལེན་གནང་སྐོར་སོགས་གསུངས་དོན། ད་ལྟ་ཚེས་པ་ཉི་ཤུ་བརྒྱད་ཉིན་ཁ་ཡང་སྔ་པོ་ཅིག་ཕར་ཝིའེ་ན Austria ལ་ཕེབས་དགོས་ཀྱི་ཡོད་དུས་ཨ་ནི་ད་ཞོགས་ཀས་ང་ཚོ་ཚགས་པར་སྐད་གྲགས་ཆེན་པོ་ཞིག་ཡོད་རེད་ད་བ་སི་ལོ་ནའི་ནང་སྐད་གྲགས་ཆེ་ཤོས་རེད་ཚགས་པར་ལཱ་ཝང་གྷཱུར་དི་ཡཱ་ཟེར་རེད་འདིའི་ནང་གི་ད་མདུན་ཤོག་དེ་ག་གལ་ཆེ་ཤོས་རེད་པ་དེ་ནས་རྒྱབ་ཤོག་དེ་ཨ་ནི་གལ་ཆེ་བ་གཉིས་པ་དེ་བརྩི་གི་ཡོད་དུས་འདི་ནང་ལོགས་ལ་མི་སྣ་གྲགས་ཆེན་རེ་རེ་ཐོན་གྱི་རེད་འདིའི་ནང་གི་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་ལ་ཨ་ནི་བཀའ་འདྲི་ཞུས་བྱས་ད་ཉི་མ་ཁ། གཅིག་གཉིས་ཀྱི་ནང་ལོགས་ལ་དེ་ཐོན་གྱི་རེད་འདི་ཡིན་དུས་ཨ་ནི་ཧ་ལམ་ཆུ་ཚོད་གཅིག་ཙམ་ཅིག་གསར་འགོད་པ་མཉམ་དུ་བཀའ་མོལ་གནང་རྗེས་ཨ་འདི་ནང་ལ་བོད་ཀྱི་ད་གནས་སྟངས་ག་འདྲས་ག་འདྲས་ཆགས་ཡོད་མེད་ཨ་འདི་ཨ་ནི་གཞན་གྱི་འཛམ་གླིང་རྒྱལ་སྤྱིའི་གི་ཐོག་ནས་ཨ་ནི་བོད་ལྟ་ཕྱོགས་ག་འདྲས་ཡིན་མེད་ཨ་ནི་རྒྱ་ནག་ལ་འགྱུར་བ་ག་འདྲས་ཤིག་འགྲོ་གི་ཡོད་མེད་ཨོ་དེ་འདྲའི་ཐོག་ནས་དྲི་བ་མང་པོ་ཞིག་བཏང་རྗེས་ཨ་ནི་དཔེ་མི་སྲིད་ཡག་པོ་བྱུང་སོང་ཨ་འདི་གྲུབ་པ་དང་ཨ་ནི་གསོལ་ཚིགས་སྟབས་བདེ་ཅིག་ཞུས་རྗེས་ཨ་ནི་ལམ་སང་གནམ་ཐང་ལ་ཕེབས་དགོས་བྱུང་སོང་ཨོ་ད་འདི་འདྲས་ཞིག་གི་ལམ་འོངས་ཏེ། པེན་ལ་ཉི་མ་གཅིག་གཅིག་འདྲ་པོ་ཞིག་རེད་དེ། ད་བཞུགས་གདན་འཇགས་པའི་སྐབས་ལ་ཞེ་དྲག་གི་ཚགས་ཚུད་པོ་དང་ཡག་པོ་ཞེ་དྲག་བྱུང་སོང་བསམ་གྱི་ཡོད་ལགས་སོ་ཨ་ནི་ཐུགས་རྗེ་ཆེ། ཡང Brussels སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་གསུངས་དོན། ཚེས་ཉི་ཤུ་རྩ་བརྒྱད་ཉིན་ཕེབས་སྐྱེལ་ཞུ་གར་ཡང་བོད་མི་མང་སྤྱི་འཐུས་སྐུ་ཞབས་དབང་ཆེན་ལགས་ཀྱིས Spain གྱི་བོད་རིགས་ཚོགས་པའི་རྒྱུན་ལས་ཁག་ཅིག་དང་མི་མང་ཁག་ཅིག་དེ་འདྲ་ཕེབས་བྱས་ཨ་ནི Spain གྱི་མཛད་རིམ་དེ་ལེགས་གྲུབ་ཐོག་ཨ་ནི་ཕར Austria གྱི་རྒྱལ་ས Vienna ལ་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་གུང་རྒྱབ་ལ་ཕར་ཕེབས་རེད། ལས་ཁུངས་སྲིད་སྐྱོང་མཆོག་ཨ་ནི་ཡུ་རོབ་ཀྱི་གྲོང་ཁྱེར་ཁག་གསུམ་ལ་ཕེབས་ཡ་དེ་ཨ་ནི་དམིགས་སུ་བཀར་ནས་ས་གནས་ཀྱི་བོད་རིགས་སྤུན་ཟླ་ཚོ་མཇལ་འཕྲད་གནང་ག་ཕེབས་ཡོད་རེད།
སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྦར་སི་ལོ་ནའི་ནང་གི་མཛད་རིམ་ཁག་གི་སྐོར་གནས་འདྲི་ཞུ་ཡུལ་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་སྐུ་ཚབ་དོན་གཅོད་འགན་ཁང་རིག་འཛིན་ཆོས་སྒྲོན་ལགས་རྣམ་གཉིས་ལ་ཐུགས་རྗེ་ཆེ་ཞུ་གི་ཡོད་ལེ་ཚན་འདི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པར་མཇལ་ཁ་བསྩལ་གནང་མཛད་འདུག་དེའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་ཉི་ཤུ་རྩ་དགུའི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པ་སྐུ་ཞབས་སན་ཇེ་ཀུན་ཌུ་ལགས་དང་ཨའི་ཇི་ཛཱ་ཧུར་ཛེ་དི་ལགས་དེ་བཞིན་ཧི་མ་ཅལ་མངའ་སྡེའི་ས་ཁུལ་ཁག་འདྲ་མིན་ནས་ཕེབས་པའི་ཉེན་རྟོག་དཔོན་རིགས་ཁག་ཅིག་ལ་མཇལ་ཁ་བསྩལ་ཡོད་ཅིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས།
Since I came, I escaped from Chinese control. Now Here completely safe so I very much appreciate.
ངོས་རང་རྒྱ་ནག་གི་དབང་བསྒྱུར་འོག་ནས་བྲོས་བྱོལ་དུ་སླེབས་པ་ནས་བཟུང་ངོས་རང་འདི་གར་འཇིགས་ཉེན་མེད་པའི་འཚོ་བ་ཡོང་བཞིན་འདུག་ཅེས་དང་དེར་ངོས་ཀྱིས་ཡི་རངས་བསྔགས་བརྗོད་ཞུ་བཞིན་ཡོད་ཅེས་བཀའ་བསྩལ་ཡོད་འདུག་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་སློབ་བསྩལ་བའི་ནང།

རྒྱ་གར་ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པས་བྱིན་གྱིས་བརླབས་པའི་གནས་ཁྱད་པར་ཅན་ཞིག་དང་ངོས་རང་དཔལ Nalanda ཆོས་བརྒྱུད་ཀྱི་རྗེས་སུ་འཇུག་མཁན་ཞིག་ཡིན་པས་ངོས་རང་རྒྱ་གར་ནང་བསྡད་རྒྱུའི་འདོད་པ་ཡོད་ཅེས་དང་ལྷག་པར་དུ་རྒྱ་གར་དེ་བཞིན་ཆབ་སྲིད་ཀྱི་ཐོག་ནས་མང་གཙོའི་རྒྱལ་ཁབ་ཞིག་དང་ཆོས་ཕྱོགས་ཀྱི་ཐོག་ནས་རྒྱ་གར་ནང་ཆོས་ལུགས་ཚང་མ་འཆམ་མཐུན་ངང་གནས་བཞིན་པ་དེ་ངོ་མཚར་ཅན་ཞིག་རེད་ཅེས་བཀའ་བསྩལ་འདུག་ཡང་མཇལ་ཁའི་ཐོག་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་ཀྱིས་དབུས་པའི་གཞན་ཉེན་རྟོག་དཔོན་རིགས་ཆེ་ཁག་ཐུན་མོང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་མཛད་རྗེས་ལ་ཆེ་བསྟོད་ཀྱི་ཚུལ་དུ་དབུ་ཞྭ་དང་ཕྱག་རྟགས་ཤིག་འབུལ་ཡོད་པ་རེད། ཁོང་རྣམ་པ་ད་རེས་གཙོ་བོ་བཞུགས་སྒར་རྡ་རམ་ས་ལར་འཚོགས་བཞིན་པའི་ཧི་མ་ཅལ་ཉེན་རྟོག་རུ་ཁག་བར་གྱི་རྩེད་མོའི་འགྲན་བསྡུར་ཞིག་ཏུ་ཕེབས་ཡོད་པ་རེད་འདུག། དགའ་ལྡན་ཕོ་བྲང་ཡིག་ཚང་གི་མཛད་འཆར་གསལ་བསྒྲགས་གནང་བའི་ནང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་བསྩལ་གནང་མཛད་རྒྱུ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་ནུབ་བྷང་གཱལ་གྱི་མངའ་སྡེའི་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་བསྐྱངས་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་དང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུའི་ཉིན་གནས་མཆོག་རྡོ་རྗེ་གདན་དུ། ཉིན་གསུམ་རིང་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤི་ཡའི་འབྲེལ་མཐུད་ལས་ཁུངས་ཐུན་མོང་ནས་དེང་རབས་ཅན་བསུ་མ་དང་སྲོལ་རྒྱུན་ལེགས་བྱང་བར་འབྲེལ་ཟམ་འཛུགས་པ་ཞེས་པའི་བརྗོད་གཞིའི་ཐོག་དེང་གི་འཛམ་གླིང་ལ་སྟོན་པ་སངས་རྒྱས་ཀྱི་གསུང་གི་ཕན་ནུས་ཅི་འདྲ་ཡོད་མེད་ཐད་རྒྱལ་སྤྱིའི་བགྲོ་གླེང་ཞིག་གོ་སྒྲིག་ཞུས་དོན་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་བསྐྱངས་རྒྱུ་དང་དེ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོའི་རྟེན་གཙོ་ཐུབ་དབང་སྐུ་མདུན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ཚོགས་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་འཚོགས་རྒྱུ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར།

རྩ་མེད་བཟོ་ཐབས་བྱེད་ཀྱི་ཡོད་པའི་སྐོར་བསྟན་འཛིན་རྡོ་རྗེ་ལགས་དང་རྒྱལ་ལོ་ལགས་རྣམ་གཉིས་ཀྱིས་གྲགས་ཆེ་བའི Foreign Affair དུས་དེབ་ཐོག་ཆེད་རྩོམ་གྱིས་སྤེལ་གནང་འདུག་ཆེད་རྩོམ་ནང་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཐོག་དྲག་གནོན་ཤུགས་ཆེ་བྱས་དང་བྱེད་བཞིན་པར་བརྟེན་ནས་རྒྱལ་སྤྱིའི་ཐོག་ནས་གནད་དོན་དེའི་ཐད་དོ་སྣང་ཆེན་པོ་བྱས་པ་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ནས་རྒྱ་ནག་གཞུང་གིས་གོ་རིམ་ལྡན་པའི་ཐོག་ནས་ཡུ་གུར་མི་རིགས་ས་ཡ་གཅིག་ལྷག་ལག་ཤེས་སྦྱོང་བརྡར་ལྟེ་གནས་ཁག་ནང་བཀག་ཉར་བྱས་ཡོད་པ་སོགས་ཀྱིས་དྲག་གནོན་བྱེད་ཀྱི་ཡོད་པའི་སྐོར་བཀོད་འདུག། འོན་ཀྱང་རྒྱ་ནག་གཞུང་གི་གཉའ་གནོན་འོག་ཚུད་པའི་གྲངས་ཉུང་མི་རིགས་གཞན་ཁག་གི་དཀའ་སྡུག་གི་གནས་སྟངས་དེ་དག་ལ་སྣང་མེད་ལྟ་བུར་བཞག་གི་ཡོད་ཅེས་དང་ཡང་རྒྱ་ནག་གཞུང་གིས་བོད་ནང་དུ་གཏན་འཇགས་སློབ་གྲྭ་ཁག་གསར་འཛུགས་བྱས་ནས་བོད་ཕྲུག་ས་ཡ་གཅིག་ལྷག་བཙན་ཤེད་ཀྱིས་སློབ་གྲྭར་བཅུག་པ་དང་ཐ་ན་ལོ་བཞི་ཡས་མས་ཀྱི་སྔོན་འགྲོའི་བྱིས་པ་ཚོ་ཡང་བཙན་ཤེད་ཀྱིས་རང་གི་ཕ་མ་སྤུན་མཆེད་སོགས་དང་ཁ་བྲལ་བཏང་སྟེ་བོད་ཡིག་བོད་སྐད་མི་ཤེས་པ་བཟོ་རྒྱུ་དང་བོད་ཀྱི་ཆོས་དང་རིག་གཞུང་གི་འབྲེལ་བ་གཅོད་ཐབས་བྱས་ཏེ་ཆབ་སྲིད་རང་བཞིན་གྱི་སློབ་ཚན་ཁག་ཤུགས་ཆེ་སློབ་ཁྲིད་ཀྱིས་བོད་མི་རིགས་ཀྱི་ངོ་བོ་རྒྱ་རིགས་ཀྱི་ངོ་བོར་བསྒྱུར་ཐབས་སླད་དུ་རེད་ཅེས་བཀོད་འདུག་བོད་ནང་གི་ཛ་དྲག་གནས་སྟངས་དེ་དག་གིས་རྐྱེན་པས་ཨ་མི་རི་ཀ་དང་ཁེ་ན་ཌ་མཉམ་འབྲེལ་རྒྱལ་ཚོགས་བཅས་ཀྱིས་གོང་ཞུས་གནད་དོན་ཐོག་གཞུང་འབྲེལ་སྒོ་ནས་དྲི་རྩད་གནང་ཞིང། རྒྱལ་སྤྱིའི་གྲོས་ཚོགས་ཁག་གི་ནང་དེའི་སྐོར་ཉན་ཞིབ་གནང་བ་ཡང་བྱུང་ཡོད་པ་རེད་ལ། འདས་ལོའི་སྤྱི་ཟླ་བརྒྱད་པའི་ནང་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷླིང་ཁིན་མཆོག་གིས་བོད་ནང་གཏན་འཇགས་སློབ་གྲྭ་བོད་ནང་གཏན་འཇགས་སློབ་གྲྭ་གསར་འཛུགས་དང་འབྲེལ་བ་ཡོད་པའི་རྒྱ་མིའི་དཔོན་རིགས་ཚོར་ཨ་རི་ནང་བསྐྱོད་རྒྱུའི་མཐོང་མཆན་བི་ཛཱ་སྤྲད་རྒྱུ་མིན་པའི་ཉེས་ཆད་འགེལ་བའི་གནས་ཚུལ་བྱུང་བ་ཡང་ཆེད་རྩོམ་ནང་ལུང་འདྲེན་བྱས་འདུག། བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་རྒྱལ་ལྡོང་ཕུར་པ་རྡོ་རྗེ་ལགས་རྣམ་གཉིས་ནས་མེ་གྷ་ལ་ཡའི་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་ལ་མཇལ་འཕྲད་ཞུས་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་ཐོག་སྟེང་ཕྱི་ཚེས་ཉི་ཤུ་དགུ་ཉིན་གནས་ཚུལ་བཀོད་དོན་ལྟར་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་ནང་བོད་དོན་ཞུ་སྐུལ་གྱི་ལས་དོན་ཆ་ཤས་སུ་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་རྒྱལ་ལྡོང་ཕུར་པ་རྡོ་རྗེ་ལགས་རྣམ་གཉིས་ནས་རྒྱ་གར་གྱི་མངའ་སྡེ་ཨ་སམ་དང་ཨ་རུ་ནཱ་ཅལ། མེ་གྷ་ལ་ཡ། ནཱ་ག་ལེནྜ་བཅས་ཀྱི་མངའ་སྡེ་ཁག་ཏུ་གནས་པའི་བོད་མིའི་འདུས་སྡོད་ཁག་ལ་གཞུང་འབྲེལ་ཕྱོགས་བསྐྱོད་ཀྱི་ལས་རིམ་སྐྱོང་བཞིན་པ་ལྟར། ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་ཕྱི་དྲོ་ཆུ་ཚོད་བཞི་དང་ཕྱེད་ཀའི་སྟེང། མེ་གྷ་ལ་ཡ་མངའ་སྡེའི་གྲོང་ཁྱེར་ཤི་ལོང་སུ་མངའ་སྡེའི་སྤྱི་ཁྱབ་དྲུང་ཆེ Shri Donald Philip Wahlang མཆོག་དང་མཇལ་འཕྲད་གནང་འདུག་ཅིང། སྐབས་དེར་སྤྱི་འཐུས་རྣམ་གཉིས་ནས་སྤྱི་ཁྱབ་དྲུང་ཆེ་མཆོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་ཡོང་ཁུངས། ལས་དོན་བྱེད་ཕྱོགས། བོད་མིའི་སྒྲིག་འཛུགས་དང་བཙན་བྱོལ་བོད་མིའི་གནས་སྟངས། ཧིན་བོད་བར་གྱི་འབྲེལ་ལམ། ཡར་ཀླུང་གཙང་པོ་སོགས་བོད་ཀྱི་ཆུ་བོ་ཆེན་པོ་ཁག་གིས་རྒྱ་གར་དང་བང་ལ་དེ་ཤི་སོགས་ལ་ཤུགས་རྐྱེན་ཇི་ལྟར་ཐེབས་ཀྱི་ཡོད་པ་སོགས་ཞུས་འདུག་པ་མ་ཟད་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱ་གར་གཞུང་མང་གཉིས་ནས་ད་བར་བོད་མི་ཚོར་མཐུན་འགྱུར་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཤིང། མངའ་སྡེའི་གཞུང་ནས་བོད་མིར་མུ་མཐུད་རྒྱབ་སྐྱོར་གནང་རྒྱུའི་རེ་སྐུལ་ཞུས་པ་བཞིན་སྤྱི་ཁྱབ་དྲུང་ཆེ་མཆོག་ནས་བོད་མིར་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་བསྟན་འདུག།
ཡང་རྒྱ་ནག་གཞུང་གིས་མུ་སི་ལིམ་ཁ་ཆེའི་གྲངས་ཉུང་མི་རིགས་ལ་ངེས་མེད་ཀྱི་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བ་དེ་ནི་རྒྱལ་སྤྱིའི་སྟེང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཐོག་དོ་ཁུར་བྱེད་པའི་བྱ་སྤྱོད་ཐེངས་དང་པོ་དེ་ཡིན་འདུག་རྒྱ་ནག་དམར་ཤོག་ཚོགས་པས་ཁ་ཆེའི་ཆོས་ལུགས་གཅིག་སྒྲིལ་གྱི་ལས་འགུལ་སྤེལ་ཏེ། ཁ་ཆེའི་ལྷ་ཁང་རྣམས་ཀྱི་ཆ་ལུགས་གཅིག་སྒྲིལ་བཟོས་པའི་གཡོག་འོག་ཏུ་ཁ་ཆེའི་ལྷ་ཁང་རྣམས་སྒོ་བརྒྱབ་པ་དང་གཏོར་བཤིག་གཏོང་བཞིན་ཡོད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་དགུ་ཉིན་སྤེལ་བའི་གནས་ཚུལ་ལྟར་ན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཆོས་ལུགས་རྣམས་རྒྱ་ནག་ཅན་དུ་བསྒྱུར་དགོས་པའི་སྐུལ་མ་བྱས་པར་བརྟེན་ཡུ་གུར་ཙམ་མ་ཟད་ཁ་ཆེའི་ཚོགས་སྡེ་གཞན་ཁག་ལའང་དྲག་གནོན་ཕོག་ཡོད་འདུག་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་ཁ་ཆེའི་ཆོས་ལུགས་ཀྱི་བྱེད་སྒོ་རྣམས་བཀག་འགོག་བྱས་ཏེ་ཁ་ཆེའི་ལྷ་ཁང་རྣམས་གཏོར་བཤིག་གཏོང་བཞིན་ཡོད་འདུག་རྒྱ་ནག་གཞུང་གི་བྱ་སྤྱོད་དེ་ནི་ཆོས་དད་རང་མོས་ཀྱི་སྒོ་ནས་ཉམས་ལེན་བྱེད་པ་དང་རྒྱབ་འགལ་དུ་སོང་ཡོད་ལ

སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་གྱི་ཕྱི་དྲོ་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་འཐབ་ཇུས་ཐད་ལས་དོན་གནང་མཁན་གྱི་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས་མེག་ཀེ་ལེ་ཧྥོར་གྱི་དབུ་བཞུགས་ཐོག་རྒྱ་ནག་ནང་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་འཁོར་དུས་ཚིགས་ལ་དྲན་གསོའི་བྱེད་སྒོ་ཞིག་སྤེལ་ཞིང་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་མདུན་ཐང་དུ་གཏམ་བཤད་སྐབས་རྒྱ་ནག་དམངས་གཙོ་དོན་གཉེར་བ་དང་ཡུ་གུར་འཐབ་རྩོད་པ། བོད་རང་བཙན་སློབ་ཕྲུག་ཚོགས་པའི་སྐུ་ཚབ་བཅས་ཀྱིས་མཉམ་ཞུགས་གནང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཞལ་པར་བརྒྱུད་ས་གནས་སུ་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་སུ་བཀའ་འདྲི་ཞུས་པ་དེ་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་མདུན་ལ་ཡ་འཚོགས་པའི་གྲོས་ཚོགས་ཀྱི་རྒྱ་ནག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ་མཱིག་གྷེ་ལ་ཀེར་གྱིས་གསུང་བཤད་གནང་བའི་དུས་ཚིགས་འདི་དང་བསྟུན་ཆེས་ལྷག་པར་དུ་ད་ད་ལྟ་རྒྱ་ནག་ནང་ལོགས་ལ་ཡ་ནི་ཤོག་དཀར་གྱི་ལས་འགུལ་འདི་སྤེལ་བྱས་ད་དུས་ཚིགས་དུས་དྲན་གྱི་སྲུང་བརྩི་ཞུ་བའི་དུས་ཚིགས་ཅིག་ཆགས་འགྲོ་གི་ཡོད་དུས་འདིའི་ཐོག་ལ་ཡ་ཁོ་རང་གིས་བཀའ་མོལ་ག་རེ་གནང་ཡོད་མེད་དང་ཨ་ནི་ལྷག་པར་དུ་དེ་རིང་ཕ་གིའི་དུས་དྲན་དེ་སྲུང་བརྩི་ཞུ་ཡས་ཀྱི་རྣམ་པ་འདྲ་པོ་དེ་ག་འདྲས་འདུག་དེའི་སྐོར་ལ་ཡ་ནི་ས་གནས་ལ་ཡ་ད་ལྟ་ཆེད་བཅར་ཞུས་པའི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ངོ་སྤྲོད་གནང་རོགས་གནང།
ལགས་སོ་བཀྲ་ཤིས་དབང་ཕྱུག་ལགས་ད་ད་ལྟ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་རེད་ང་ད་ལྟ་དེ་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་གྱི་གྲོས་ཚོགས་མདུན་ཐང་ལ་སྤྱི་བཏང་ནས་ནམ་རྒྱུན་གཅིག་གནད་དོན་གལ་ཆེ་ཁག་གི་གསར་འགོད་གསལ་བསྒྲགས་བྱེད་སའི་གི་ས་ཕྱོགས་འདིའི་གི་སྒང་ལ་ད་ལྟ་ཉེ་ཆར་གཅིག་ད་ལྟ་ཆུ་ཚོད་གསུམ་དང་ཕྱེད་ཀའི་ཐོག་ལ་སྔ་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་སྤྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་གིས་གཅིག་རྒྱ་ནག་ནང་ལོགས་ལ་ཏོག་དབྱིབས་རིམས་ནད་གཅིག་ལ

གི་ད་ཚོགས་གཙོ། ཨ་མི་རི་ཀའི་གྲོས་ཚོགས་འཐུས་མི། ད་ཝིས་ཀོན་སིན་ས་གནས་ནས་ཡིན་པ། གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher དངོས་སུ་ཆེད་ཕེབས་ཀྱིས་ད་ལྟ་རང་ཁོ་རང་གིས་ད་སྐབས་དེར་འདུས་བསྡད་པའི་གི་མང་ཚོགས་དང་གསར་འགོད་པ་ཁག་ཅིག་ལ་གཏམ་བཤད་གནང་སོང་ད་གཙོ་བོ་དེ་ད་ལྟ་སྐུ་ཞབས Mike Gallagher གིས་གཏམ་བཤད་གནང་ཡ་དེ་ཡིན་ན་ཨ་ནི་ཅིག་ད་གཞི་རྩའི་གི་ད་རེའི་དུས་ཚོད་དེ་རྒྱ་ནག་ནང་ལོགས་ལ་དེ་སྔ

མ་འཚོགས་གོང་ལ་རྒྱ་ནག་ནང་ལོགས་ལ་ད་ཅིག་འདིའི་གསར་འགྱུར་བརྒྱུད་ལམ་མང་པོ་ཞེ་པོ་ཅིག་ནང་ལ་ཐོན་པ་རེད། རྒྱ་མི་རིགས་སྐུ་ཞབས་ཕེང་ལི་ཧྥ་ཞུ་བ་ཞིག་གིས་སྐབས་དེ་དུས་ཟམ་པ་ཞིག་གི་སྟེང་ལ་ཡ། བཞེངས་བྱས་ཨ་ནི་རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིང་ད་མི་གཅིག་དབང་སྒྱུར་རིང་ལུགས་པ་ཞིག་རེད་ཅེས་དེ་འདྲའི་གི་འཕྲེད་དར་ཆེན་པོ་ཞེ་པོ་ཅིག་དཔྱངས་བྱས། རྒྱལ་སྤྱིའི་ནང་ལོགས་ལ་ཅིག་གནས་ཚུལ་ཡོངས་གྲགས་ཅིག་ཆགས་པ་རེད། ད་རིང་གི་ལས་འགུལ་འདིའི་གི་ཐོག་ལ་ཁོ་རང་གི་སྐུ་པར་ཆེན་པོ་ཅིག་བསྣམས་བྱས་ཨ་ནི་ཁོ་རང་ལ་ད་ཅིག་ཨ་མི་རི་ཀའི་རེད་ད་ག་ནང་བཞིན་གྱི་ཚང་མས་ཀྱི་རྒྱབ་སྐྱོར་ཞུས་བྱས། ནོ་བེལ་ཞི་བདེ་གཟེངས་རྟགས་དེ་འབུལ་དགོས་ཀྱི་རེད་ཅེས་དེ་འདྲའི་གི་གནད་དོན་ཅིག་འགྲོ་བཞིན་པ་རེད་ཤག་དེའི་ཐོག་ལ་ད་ལྟ་སྐུ་ཞབས Mike Gallagher ལགས་ཀྱིས་གཞི་རྩའི་ཁོ་རང་ལ་ད་ཅིག་ནོ་བེལ་ཞི་བདེ་གཟེངས་རྟགས་སྒྲིག་འཛུགས་ཀྱི་ངོས་ནས་ནོ་བེལ་ཞི་བདེ་བྱུང་པ་ཡིན་ནའི་རེད་མ་བྱུང་པ་ཡིན་ནའི་རེད་གང་ལྟར་རྒྱ་ནག་གཞུང་ལ་གནད་དོན་འདི་ཅིག་སླེབས་ཐུབ་ཡོད་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་ཅེས་དེ་འདྲའི་ངོ་སྤྲོད་བྱས་འདུག་འདུག། ལོ་ལོ་ཟེར་ཨ་མདོ་དེ་ན་སྐར་མ་ཕྱེད་ཀ་ཞིག་འདུག་དེ་ན་བོད་པའི་སྐོར་ལ་ཁོ་རང་གིས་ད་རེས་དམིགས་བསལ Mike Gallagher གྱི་གླེང་སློང་འདི་འདྲས་གནང་སོང་ངས་ལགས།

ཅིག་ཤེས་དྲི་ལ། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་ལས་ཀའི་ས་མིག་གི་བརྡ་ཐོ་བཏང་སྟེ་གོང་ས་མཆོག་དང་ཁ་བྲལ་གྱི་ལས་འགུལ་ལ་རྒྱབ་སྐྱོར་དང་ངན་འབྲེལ་བྱེད་མཁན་ཚོས་གཞུང་གི་ལས་ཀར་ཐོ་འགོད་བྱེད་མི་ཆོག་པའི་སྐོར་བཀོད་འདུག།
དེའི་སྐོར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་བ་འདི་གསན་རོགས་གནང། འདི་ལོའི་ཕྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་གིས་གཞིས་རྩེ་གྲོང་ཁྱེར་དུ་གྲོང་གསེབ་དར་རྒྱས་ཞེས་པའི་ལས་འཆར་འོག་ས་མིག་ལྔ་བརྒྱ་ལྔ་བཅུ་ང་བཞི་ལ་གཞུང་གི་ལས་ཀའི་ས་མིག་ཡོད་པའི་བརྡ་ཐོ་བཏང་ཡོད་པ་དང་ལས་ཀ་བ་དེ་དག་གི་ལས་གནས་ནི་གྲོང་གསེབ་འཛུགས་སྐྲུན་ཆེད་མཁས་པ་དང་ཚན་རིག་ལག་རྩལ་མི་སྣ། སྨན་བཅོས་མི་སྣ་ཞིང་ལས་དང་གྲོང་གསེབ་ཀྱི་ལས་དོན་ཆེད་མཁས་པ་གྲོང་གསེབ་ཀྱི་བྱིས་པའི་སློབ་གསོ་མི་སྣ་བཅས་སུ་བསྐོ་རྒྱུ་བརྗོད་ཡོད་ཀྱང་བརྡ་ཐོའི་ནང་ཆ་རྐྱེན་གཙོ་བོར་ལས་ཀར་ཐོ་འགོད་བྱེད་མཁན་ཚོས་གོང་ས་མཆོག་དང་ཁ་བྲལ་བའི་ལས་འགུལ་ལ་རྒྱབ་སྐྱོར་དང་ཉེ་འབྲེལ་བྱེད་མཁན་ཚོས་ཐོ་འགོད་བྱེད་མི་ཆོག་སྐོར་བཀོད་འདུག་དེའི་ཐད་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་ཀ་དང་གོ་སྐབས་བེད་སྤྱོད་བྱས་ནས་བོད་ནང་གི་མི་སྒེར་བའི་དད་མོས་དང་རང་དབང་རྡོག་རོལ་བཏང་བ་དང་མི་སྒེར་གྱི་འཚོ་གནས་སོགས་ལ་སྟངས་འཛིན་བཀག་སྡོམ་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། དམར་རྒྱུད་ཀྱི་རང་དབང་འདི་ཚང་མ་ལ་དམ་དྲག་དང་སྟངས་འཛིན་བྱེད་དགོས་པ་ནི་སྟོང་ཤུགས་ཆགས་བསྡད་འདུག། ལས་ཀའི་ས་མིག་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་རང་སྐྱོང་ལྗོངས་ཀྱི་སློབ་ཆེན་མཐར་ཕྱིན་སློབ་མར་དམིགས་པ་ཞིག་ཡིན་སྐོར་བཀོད་འདུག་ལ། བརྡ་ཐོ་དེ་དོན་ཚན་དང་པོའི་ལས་ཀ་བའི་ཐོ་འགོད་ཆ་རྐྱེན་ཞེས་པའི་ནང། དམར་ཤོག་ཚོགས་པའི་བསམ་བློ་དང་ཆབ་སྲིད་ལ་དགའ་མོས་ཡོད་པ་དང་ཆབ་སྲིད་ཀྱི་གོ་རྟོགས་མཐོ་བོ་དང་གུང་ཁྲན་ཏང་གི་སྒྲིག་ཁྲིམས་ལ་བརྩི་བཀུར་བཅས་དགོས་པ་ལས་ཆབ་སྲིད་ཀྱི་ལངས་ཕྱོགས་བརྟན་པོ་མེད་པ་དང་ཕུགས་བསམ་དང་ཡིད་ཆེས་མེད་པའི་མི། མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོང་མི་བྱེད་མཁན་ཏཱ་ལའི་བླ་མ་སྐྱོན་བརྗོད་དང་ཁ་བྲལ་བར་ངོ་རྒོལ་བྱེད་དགོས་པ། ངོ་གཉིས་མ་བྱས་ཏེ་ཁ་བྲལ་བའི་ལས་འགུལ་ལ་དངོས་ཤུགས་བརྒྱུད་གསུམ་ནས་ཉེ་འབྲེལ་ཡོད་མཁན་ཚོས་ཐོ་འགོད་བྱེད་མི་ཆོག་སྐོར་བརྗོད་འདུག་ལ་ཡང་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་མི་ཚོ་གོང་ས་མཆོག་ལ་དད་མོས་བྱེད་མི་ཆོག་པའི་ཐབས་ཤེས་སྣ་ཚོགས་བཀོལ་ན་ཡང་ད་བར་གྲུབ་འབྲས་གང་ཡང་བྱུང་མེད་པ་འགྲེལ་བརྗོད་གནང་བྱུང། ཐེངས་འདིར་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་བརྡ་ཐོ་དེའི་ནང་ས་མིག་དེ་དག་ནས་གྲོང་གསེབ་ཡར་རྒྱས་ཆེད་མི་སྣ་བརྒྱ་དང་སུམ་ཅུ་སོ་ལྔ་དང་ཚན་རྩལ་ཆེད་ལས་མི་སྣ་ཉིས་བརྒྱ་སུམ་ཅུ་སོ་ལྔ་དང་གྲོང་གསེབ་སྨན་བཅོས་མི་སྣ་སུམ་ཅུ་སོ་དགུ་ཞིང་ལས་ཆེད་མཁས་པ་བཞི་བཅུ་ཞེ་ལྔ་དང་གྲོང་གསེབ་དགེ་རྒན་བརྒྱ་བཅས་བསྐོ་གཞག་བྱ་རྒྱུ་ཡིན་པ་བཀོད་འདུག་ལ་བོད་ནང་གི་གཞུང་ཞབས་ས་མིག་ཁག་ཏུ་རྒྱ་རིགས་དང་བོད་རིགས་གཉིས་ནས་ཡིག་རྒྱུགས་གཏོང་ཆོག་གི་ཡོད་སྟབས། ཚུད་རྒྱུགས་ཀྱི་དྲི་ཤོག་ཀྱང་རྒྱ་ཡིག་རྐྱང་པའི་ཐོག་བཀོད་ཡོད་པས་ཡིག་རྒྱུགས་གཏོང་མཁན་བོད་མི་མང་པོ་ཞིག་ལ་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་འབྱུང་གི་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་མི་མང་གི་ངོས་ནས་སྲིད་གཞུང་ལ་བསམ་འཆར་བསྡུ་རུབ་བྱས་པ་ཞིག་བསྒྲགས་པའི་ནང། བསམ་འཆར་བརྒྱ་ཆ་བརྒྱད་ཅུ་ལྷག་སློབ་ཆེན་མཐར་ཕྱིན་རྗེས་ལས་ཀ་མི་རག་པའི་ལས་ཞུགས་ཀྱི་གནད་དོན་ཡིན་སྐོར་བཀོད་ཡོད་འདུག་སྤྱིར་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སློབ་ཆེན་སློབ་ཐོན་པ་ཚོ་གཞུང་ཞབས་ལས་བྱེད་དུ་ཡིག་རྒྱུགས་གཏོང་ཕྱོགས་ཀྱི་བརྡ་ཐོ་དོན་ཚན་ཆེ་ཁག་བཅུ་བཏང་བའི་ནང་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཞུང་གི་ཆབ་སྲིད་ལངས་ཕྱོགས་བརྩི་སྲུང་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ། འདི་ལོའི་ཕྱི་ཟླ་དྲུག་པའི་ནང་ཤེས་རྟོགས་བྱུང་བར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་ལས་ཞུགས་མཁན་ཚོས་ཁ་བྲལ་ལ་ངོ་རྒོལ་དང་གོང་ས་མཆོག་ལ་སྐྱོན་བརྗོད་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཐེངས་འདིའི་བཅར་འདྲི་ལེ་ཚན་ནང་བདེ་ལེགས་སློབ་ཕྲུག་ཐེབས་རྩས་འདི་ལོ་མིག་གི་འཕྲོད་བསྟེན་རོགས་རམ་གྱི་ལས་གཞི། དེ་བཞིན་རྒྱ་གར་གྱི་མན་སྤར་ཕན་བདེ་ལེགས་བཤད་གླིང་བོད་མིའི་གཞིས་ཆགས་སུ་གནང་དགོས་པའི་རྒྱུ་མཚན་དང་བྱུང་རིམ། ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་མིག་དཀའ་ངལ་ཡོད་པ་ཚོར་བརྟག་དཔྱད་དང་མིག་ཤེལ་སྤྲོད་རྒྱུ། མིག་སྐྱ་གྲིབ་གཤག་བཅོས་བྱ་རྒྱུ། རྒྱ་གར་ཉམ་ཐག་རྣམས་ལ་ཉལ་ཆས་སྤྲོད་རྒྱུ་སོགས་ཀྱི་ལས་གཞི་གོ་སྒྲིག་གནང་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། དེ་རིང་གི་བཅར་འདྲི་ལེ་ཚན་ནང་ཁ་སྔོན་གྱི་ལེ་ཚན་ཁྲོད་ནས་བདེ་ལེགས་སློབ་ཕྲུག་ཐེབས་རྩས་གཙོ་བོ་ཧི་མ་ལ་ཡའི་ཁུལ་གྱི་སློབ་ཕྲུག་ལ་ཤེས་ཡོན་གྱི་རོགས་རམ་དང་དེའི་ནང་ནས་དམིགས་བསལ་མཐོ་སློབ་ཏུ་སློབ་ཡོན་སྤྲད་མ་ཐུབ་པའི་ཉམ་ཐག་སློབ་ཕྲུག་ཚོར་སློབ་ཡོན་གྱི་རོགས་རམ་གནང་བཞིན་པ་དང་ཞོར་དུ་ཉམ་ཐག་ལ་ཟས་གོས་ལ་སོགས་པའི་རོགས་རམ་གནང་བཞིན་པའི་ཁར་ལོ་ལྟར་འཕྲོད་བསྟེན་གྱི་ཞབས་ཞུ་ཞིག་ཀྱང་འགོ་འཛུགས་གནང་ཡོད་ཀྱང་འདི་ལོ་མིག་གི་དཀའ་ངལ་ཡོད་པའི་བོད་མི་དང་རྒྱ་གར་ཡུལ་མི་ཚོར་རོགས་རམ་གྱི་ལས་གཞི་དེ་ནི་ཐེངས་དང་པོ་ཡིན་པ་རེད་འདུག།

མིག་གྲིབ་དེ་གཤག་བཅོས་བྱས་ཀྱི་དེ་འབྲེལ་གྱི་མིག་གི་སྐོར་ལ་ལས་ཀ་བྱས་ཏེ་ད་ལོ་དང་པོ་ཡིན། སྤྱིར་བཏང་ང་ཚོ་བདེ་ལེགས་སློབ་ཕྲུག་ཐེབས་རྩ་གི་སྐྱོ་བོ་ལ་ཉམ་ཐག་ལ་རོགས་པ་བྱས་ཏེ་ལོ་མང་པོ་སྔོན་ནས་བྱེད་སྡོད་ཀྱི་ཡོད་རེད། ང་ཚོ་གི་རོགས་པ་བྱེད་དགོས་གཙོ་བོ་དེ་བྱེད་གཙོ་བོ་དེ་ཧི་མ་ལ་ཡའི་རི་རྒྱུད་ཕྲུ་གུ་གི་ཤེས་ཡོན་ཐོག་ལ་བྱེད་ཀྱི་ཡོད། དེ་རིང་སང་རོགས་པ་བྱེད་ས་ཤུགས་ཆེ་བ་དེ་ང་རང་ཚོ་ཞིང་སྡེ་ཆུང་ཆུང་ནང་འདི་དག་རོགས་པ་བྱེད་ས་ཤུགས་ཆེ་བ་དེ་མཐོ་སློབ་ཀྱི་སློབ་གྲྭ་ནང་ལ་སྤུ་གུ་ཚོ་ལ་རོགས་པ་ཤུགས་ཆེན་པོ་བྱེད་ཀྱི་ཡོད། ཡིན་ནའང་ད་ཞར་དང་ཞོར་ལ་ལོ་རེ་རེར་ཚར་རེ་རེར་འཕྲོད་བསྟེན་གྱི་སྐོར་ལ་བྱེད་ཡ་དང།

ད་རེས་རྒྱ་གར་གྱི་བཱན་དཱ་ར་བོད་མིའི་གཞིས་ཆགས་སུ་མིག་གི་འཕྲོད་བསྟེན་གྱི་ལས་གཞི་དེའི་རིང་ལ་ཉིན་རེར་བོད་མི་དང་རྒྱ་གར་ཡུལ་མི་མིག་གི་དཀའ་ངལ་ཡོད་པ་བཞི་བརྒྱ་ལྷག་ལ་མིག་ཤེལ་མཁོ་སྤྲོད་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག། ཨ་ནེ།
ད་རིང་གི་ལས་འཆར་དེ་ནང་ལ་ཉི་མ་རེ་རེ་ལ་མི་བཞི་བརྒྱ་དང་ལྔ་བརྒྱ་གཉིས་ཀྱི་བར་ལ་མིག་བརྟག་དཔྱད་བྱས་ནས་ཨ་ནེ་མིག་ཤེལ་བཞི་བརྒྱ་ལྔ་བརྒྱ་རིན་མེད་ཐོག་ལ་ཕུལ་ཐུབ་པ་གི་དེ་འདྲ་གི་འཆར་གཞི་ཡོད། ཁྱོན་བསྡོམས་པའི་ང་ཚོ་གི་མིག་ཤེལ་ཁོ་རང་ཉིས་སྟོང་ལྔ་བརྒྱ་ད་ཁ་སང་ཨ་རི་ནས་ཉོས་ཐེ་ཝན་ནས་ཉོས་ནས་སྟོང་ཕྲག་གཅིག་ཙམ་བྱས་ཕར་བཏང་ཚར་སོང། ད་དེ་རིང་ང་རང་མཉམ་དུ་འགྲོ་དུས་ཙམ་པ་ང་རང་མཉམ་དུ་ལ་ད་མིག་ཤེལ་གཅིག་སྟོང་ལྔ་བརྒྱ་ཙམ་བྱས་མཉམ་དུ་ཁྱེར་ཡོད། ང་རང་གི་དོ་པོ་ནང་ལ་ད་སུར་ཀེས་ནང་ལ་སུར་ཀེས་གཉིས་ནང་ལ་མིག་ཤེལ་གཅིག་སྟོང་ལྔ་བརྒྱ་ཁྱེར་ཡོད། མིག་ཤེལ་རྐྱང་རྐྱང་བརྒྱངས་ནས་ཁྱེར་འགྲོ་གི་ཡོད། ད་ཕར་འགྲོ་དུས་རྒྱ་གར་གི་གནམ་ཐང་ཡིན་ན་འདྲ་ཨ་རིའི་གནམ་ཐང་ལ་སྐྱོན་ཡོང་ད་ཡོང་མདོག་ཁ་པོ་མ་རེད་ད། དཀའ་ངལ་འདྲ་བྱུང་རྙོག་དྲ་འདྲ་ཤོར་བ་བྱུང་སོང་ན་ད། ཉམ་ཐག་ལ་སྤྲད་ཡས་ཡིན་སྦྱིན་པ་བཏང་ཡས་ཡིན་ཨ་ནི་ཁྲལ་མ་རྒྱག་རོགས་བྱས་ཟེར་ནས་དེ་འདྲ་འབོད་སྐུལ་ཞུ་ཡས་ཡིན་ད་དེ་འདྲའི་ད་གང་ཡང་ཡོང་མདོག་ཁ་པོ་མ་རེད་དེ་གཅིག་བྱས།
རྩ་བའི་རྒྱ་གར་ནང་བོད་པའི་གཞིས་ཆགས་དཀའ་ངལ་ཡོད་མཁན་ཡོད་པའི་ཁྲོད་ནས། ད་ལོ་མིག་གི་རོགས་རམ་ལས་གཞི་དེ་བན་དྷ་ར་བོད་མིའི་གཞིས་ཆགས་ནང་གནང་དགོས་པའི་རྒྱུ་མཚན་ངོ་སྤྲོད་གནང་དོན་ལ།
ཨ་ནི། ད་དེ་རིང་ང་ཚོ་གི་མན་པ་ཏི་གཞིས་ཆགས་ལ་བྱེད་དགོས་རྒྱུ་མཚན་ག་རེ་རེད་ཟེར་ན། སྤྱིར་བཏང་ང་མན་པ་ཏི་གཞིས་ཆགས་དེ་ཚོ་ལ་འགྲོ་མ་མྱོང་ཕྱོགས་དེ་ཡག་པོ་ཞིག་ཧ་ཡང་གོ་གི་མེད་རོ། ཨ་ནི། ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གི་ལོ་འགོ་དེ་པར་ཅིག་ལ་ང་རྡ་རམ་ས་ལ་ཅིག་བཅར་བ་ཡིན་གྲྭ་ཚང་གི་ལས་དོན་ཐོག་ལ། ཨ་ནི་དེའི་སྐབས་སུ་ལ་ད་ལྟ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་ནས་རྒྱུད་སྟོད་གྲྭ་ཚང་ལ་བདུན་ཕྲག་གཉིས་ཀྱི་གསུང་ཆོས་གནང་བཞུགས་ཤག་དེའི་སྐབས་ལ་ད་དེ་འདྲས་ཕྱོགས་མཐའ་ཁག་ནས་གསུང་ཆོས་གནང་མཁན་གསུང་ཆོས་ཞུ་མཁན་ཁ་ཤས་ཞིག་ཕེབས་གནང་ཤག་དེ་འདྲའི་ཅིག་ལ་ཨ་ནི་ང་ད་ལྟ་མེན་པཱ་ནས་ཡིན་པ་ཅིག་ཨ་ནི་གཞུང་ཞབས་ལས་བྱེད་པ་ཅིག་ཚེ་རིང་སྟོབས་རྒྱལ་ལགས་ཞུ་མཁན་ཅིག་ཕ་གི་གྲྭ་ཚང་གི་ཕྱག་མཛོད་ཁང་ནང་ལ་བཞུགས་ཤག། ཨ་ནེ་ང་ཚོ་འདི་འདྲའི་ཟེར་ནས་གཅིག་འདྲ་མི་འདྲ་བཤད་པའི་སྐབས་ལ་ཁོང་དང་བཀའ་མོལ་བྱུང་ཨ་ནེ་ཁོང་མེན་པ་གཞིས་ཆགས་ནས་ཡིན་གསུངས་སོང་རོ། དེ་འདྲའི་ཡིན་ཙང་དེ་རིང་ཡག་པོ་ཞེ་པོ་བྱུང་སོང་མེན་པ་ཟེར་མཁན་དེ་གཞིས་ཆགས་ཀྱི་གནས་སྟངས་གཅིག་གསུང་རོགས་བྱེད་དང་ཞུས་པ་ཡིན་པ། ཨ་ནེ་སྤྱིར་བཏང་ང་མེན་པ་ཙམ་མ་ཡིན་པ་བན་དྷ་ར་གཞིས་ཆགས་ཨ་ནེ་ཨོ་རི་ས་གཞིས་ཆགས་ཀོ་ལི་གལ་གཞིས་ཆགས་དེ་འདྲའི་ཁ་ཤས་ཅིག་ལ་འགྲོ་ཐུབ་ན་བསམ་པའི་བསམ་བློ་ནང་ལ་བཏང་དུས་གཞིས་ཆགས་དེ་ཚོ་ནང་ལ་རྩ་ནས་འགྲོ་མ་མྱོང་རོ། ཨ་ནི་ང་རང་གོ་ཡས་ལ་གཞིས་ཆགས་དེ་ཚོ་སྐྱོ་པོ་ཡོད་རེད་དེ་འདྲས་གོ་མྱོང། ཨ་ནི་བྱས་ཙང་ང་ད་ཁོང་ད་ལྟ་སྐུ་ངོ་ཚེ་རིང་སྟོབས་རྒྱལ་ལགས་མཉམ་དུ་བཀའ་མོལ་ཞུ་གི་བཞུགས་ཡོད་ཨ་ནི་ཁོ་རང་མེན་སྤར་ནས་ཡིན་དེ་འདྲས་གསུངས་སོང་རོ། ཨ་ནི་མེན་སྤར་དེ་ན་ཡག་པོ་ཞིག་འདུག་མེན་སྤར་གྱི་གནས་སྟངས་ཅིག་གསུང་རོགས་བྱེད་ཞུས་ཡིན་པ། གང་ཡིན་ཟེར་ན་ང་ད་ལོ་དེ་འདྲས་ད་རྒན་གོག་ཚོ་དང་ད་མིག་དྭངས་པོ་མེད་མཁན་ཚོ་ལ་ད་ཕྱག་རོགས་ཞུ་ག་འགྲོ་དགོས་བསམ་དྲན་གྱི་འདུག་ཨ་ནི་གཅིག་གསུང་རོགས་བྱེད་ཞུས་པ་ཡིན་ད་ཨ་སྐུ་ངོ་དེ་འདྲ་ནས་ཡག་པོ་ཞེ་པོ་ཅིག་འདུག་ཨ་ཡིན་གཅིག་མིན་གཅིག་མན་ཏཱ་རང་ལ་ཕེབས་རོགས་བྱེད་ཨ་ནི་ཕ་གི་ལ་ཕྱག་རོགས་ག་རེ་ཞུ་དགོས་ན་ཞུ་གི་ཡིན་ཨ་ནི་ཡག་པོ་ཞེ་འདུག་གསུངས་སོང་ར་ཨ་ནི་དེ་ལབ་དུས་ཙམ་པ་ང་རང་ནས་འོ་ད་ཡག་པོ་ཞེ་པོ་བྱུང་སོང་ག་ཡིན་ཟེར་ན་ས་གནས་ས་གནས་ས་ཐོག་ལ་ཕྱག་རོགས་ཞུ་མཁན་མི་མེད་ན་ང་ཚོ་གི་འདོད་པ་ནི་ད་དཔེ་ཆ་རེ་ཞིག་འཁྱེར་འགྲོ་མིག་ཤེལ་འདྲ་པོ་ག་རེ་འཁྱེར་འགྲོ་བ་ཡིན་ན་ས་གནས་ས་ཐོག་ལ་ཕྱག་རོགས་ཞུ་མཁན་མེད་ན་ང་ཚོ་གིས་བྱེད་ཐུབ་མ་རེད་ཨ་ནི་ང་ཚོ་ཕ་གི་ལ་ངོ་ཤེས་པ་འདྲ་ག་ཡེ་མེད་ཨ་ནི་སོ་སོ་ཡེ་ནས་འགྲོ་མ་མྱོང་རུ་ཨ་བྱས་ཙང་ང་ཚེ་རིང་སྟོབས་རྒྱལ་ལགས་ཁོ་རང་གི་ང་ལ་ད་སེམས་ཤུགས་རག་པ་ནི་ཕ་གི་ཕེབས་རོགས་བྱེད་ཨ་ནི་ཕྱག་རོགས་འདྲ་ག་རེ་ཞུ་དགོས་ན་ཞུ་གི་ཡིན་ཨ་ནི་གཡས་གཡོན་ལ་རྒྱག་རྒྱུ་ཡོད་རེད་ཨ་ནི་ཡ་གི་དབུས་གཞུང་གི་ད་འཕྲོད་བསྟེན་ལས་ཁུངས་ལ་ཁོང་རྣམས་པ་ཚོ་ལ་ཞུ་དགོས་ན་ཞུ་གི་ཡིན་ཨ་ནི་རྒན་ཁྱེད་རང་གི་འདོད་པ་ནི་ད་རྒྱ་གར་གཞུང་གི་ད་འདྲ་ཆོག་མཆན་གི་ཆོག་ཆོག་མཆན་ཞུ་དགོས་དེ་འདྲ་ཅིག་ཡོད་རེད་ཞུ་རྒྱུ་དེ་འདྲ་དེ་ཚོ་རྒན་ཁྱེད་རང་གིས་ཞུས་ནས་གནང་ཤོག་ཕ་གི་ལ་ག་རེ་བྱེད་དགོས་ན་ང་ཚོ་ཡང་ཕྱག་རོགས་ང་ཚོ་གང་ཐུབ་ཐུབ་ཞུ་གི་ཡིན་ཟེར་དེ་འདྲས་གསུངས་སོང་ར། དེ་འདྲས་གསུངས་དུས་ཙམ་པ་ནི་ང་ཡག་པོ་ཞེ་པོ་བྱུང་སོང་ཨ་ནི་ངས་ད་རང་ད་མན་ཏཱ་ལ་བཅར་རྒྱུ་བྱས་པ་ཡིན། ཨ་ནི་ད་ཨུ་རུ་ས་དང་བན་ད་ར་གཞིས་ཆགས་དེ་ཚོ་ཡང་མཚན་རེ་རེའི་བར་དུ་འགྲོ་དགོས་ས་རྒྱ་ཅིག་རེད་ཤག། བྱས་ཙང་ད་ས་ཆ་རེ་རེ་ལ་ཉི་མ་གཉིས་གཉིས་གསུམ་གསུམ་འགྲོ་བསྡད་པ་ལས་ད་ས་ཆ་རེ་རེ་ལ་བདུན་ཕྲག་གཅིག་ཞག་པོ་བརྒྱད་སོགས་ཀྱི་ཆ་ཚང་གཅིག་མུ་མཐུད་ནས་བྱས་བཞག་པ་ཡིན་ན་ནི་ལས་ཀ་དེ་ཚོ་དེ་ཡག་པོ་ཆགས་ཡས་དང་མི་མང་པོ་ལ་ཕན་ཐོགས་ས་རེད་ཤེས་དུས་ཚོད་མང་པོ་ཅིག་ད་ལམ་ཁ་ལ་ཡར་མར་འགྲོ་དུས་འགའ་ཤས་ཆགས་ས་རེད་བསམ་ནས་ད་བེན་ད་ར་གཞིས་ཆགས་ཟེར་མཁན་དང་ཨུ་རུ་ས་གཞིས་ཆགས་དེ་ཚོ་ལ་ད་ལན་འགྲོ་མི་དགོས་བྱས་ད་ད། སྐུ་ངོ་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ཕ་གི་ལ་ཤོག་གསུངས་པ་ནང་བཞིན་བྱས་ནས་ད་མན་པ་ཊ་ལ་གཞིས་ཆགས་ལ་ཐག་གཅོད་བྱས་པ་དེ་འདྲས་ཡིན།
ད་རེས་ཀྱི་མིག་གི་རོགས་རམ་གྱི་ལས་གཞི་དེ་དང་མཉམ་དུ་མིག་བརྟག་དཔྱད་བྱེད་དུ་ཡོང་མཁན་ཚོར་ཉིན་གུང་གི་ཁ་ལག་སྟབས་བདེ་ཞིག་ཀྱང་མཁོ་སྤྲོད་གནང་རྒྱུ་མ་ཟད་རྒྱ་གར་ཡུལ་མི་ཉམ་ཐག་ཚོར་ཉལ་ཆས་ཀྱི་རོགས་རམ་ཀྱང་གནང་རྒྱུ་ཡིན་པ་རེད་འདུག། ཨ་ནེ། ད་ང་ཚོ་ཕ་གི་ལ་འགྲོ་ནས་ག་རེ་བྱེད་ཀྱི་རེད་ཟེར་ན་ད་ཕྱི་ཟླ་བཅུ་གཉིས་པའི་ཏ་རིག་གཅིག་ནས་ཏ་རིག་བདུན་བར་དུ་ལ་ང་ཚོ་གིས་ད་ཉི་མ་བདུན་ཆ་ཚང་རིང་ལ་མི་མང་ལ་ད་སྨན་སྦྱིན་བཏང་ཡ་བྱས་ཨ་ནེ་མིག་བརྟག་དཔྱད་བྱས་ཨ་ནེ་མིག་བརྟག་དཔྱད་བྱས་ནས་ཨ་ནེ་མིག་ཤེལ་སྤྲད་ཨ་ནེ་སྐྱོ་པོ་མིག་སྐྱོ་པོ་ཧ་ལམ་མིག་དྭངས་པོ་མེད་མཁན་དེ་ཚོ་མིག་ལོང་བ་འདྲ་པོ་བྱས་རེད་ཟེར་ན་ང་ཚོ་གིས་མིག་གཤགས་བཅོས་བྱས་བྱས་དེ་འདྲ་བྱས་པ་ཡིན། དེ་དང་ཆབས་ཅིག་ཨ་ནི་ད་མིག་བརྟག་དཔྱད་བྱེད་ཀ་ཡོང་མཁན་ད་ཐ་རི་མགོ་ནི་སྐྱོ་བོ་ཐ་རི་མགོ་ནི་སུ་ཕེབས་པ་ཡིན་ན་ད་ང་ཚོ་བོད་རིགས་གཙོ་བོ་བྱས་པའི་ཨ་ནི་རྒྱ་གར་གྲོང་གསེབ་པ་ཨ་ནི་ང་རང་གོ་དོན་ལ་ད་ལྟ་སྐུ་ངོ་ཚེ་རིང་སྟོབས་རྒྱལ་ལགས་གསུང་སྟངས་ལྟ་བ་ཡིན་ན་རྒྱ་གར་གྲོང་གསེབ་པ་མང་པོ་ཞིག་ཡོད་རེད་དེ་ཡིན་དུས་དཔེ་སྐྱོ་བོ་ཡོད་རེད་ང་རང་ཚོ་བོད་པ་ཚོ་དེ་འདྲའི་རང་དུ་སྐྱོ་བོ་ཡོད་མ་རེད་ད་ང་ཚོ་ད་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་དང་བོད་གཞུང་བཀའ་དྲིན་དང་གང་ཅིའི་ཐོག་ནས་རྒྱ་གར་གཞུང་གི་ཐུགས་རྗེ་བཀའ་དྲིན་ལ་དེ་འདྲའི་དེ་འདྲའི་སྐྱོ་བོ་རང་ཡོད་མ་རེད། ད་རྒྱ་གར་མི་སེར་དེ་ཚོ་རྒྱལ་ཁབ་ཡོད་རེད་སོ་སོ་གཞུང་ཡོད་རེད་ས་ཆ་ཡོད་རེད་ས་ཞིང་ཡོད་རེད་དེ་ཨ་ནི་དཔེ་སྐྱོ་པོ་ཡོད་རེད་དེ་རིང་དེ་འཁྱོལ་བ་ཡིན་ན་ཨ་ནི་སང་ཉིན་ག་རེ་བྱེད་དགོས་རེད་བསམ་ས་དེ་འདྲ་མི་མང་པོ་ཞེ་པོ་ཅིག་ཡོད་རེད་དེ་འདྲ་གསུངས་སོང་ཨ་ནི་དེ་གི་ན་དེ་སེམས་འགུལ་ཅིག་ཐེབས་སོང། བྱས་ཙང་ད་མེན་པཊ་འགྲོ་རྒྱུ་བྱས་ད་ཕ་གི་ལ་སླེབས་ཚར་ནས་ད་མིག་བརྟག་དཔྱད་བྱེད་ག་ཡོང་མཁན་ཚོ་ལ་བྱུང་ན་ཉི་མ་རེ་རེ་ལ་ཉིན་གུང་ཞལ་ལག་ཅིག་འབྲས་ཅིག་ཚལ་ཅིག་བྱས་ནས་དེ་དཱ་ལི་ཚོ་ཕར་བཞག་ནས་ཆུ་གཅིག་འདི་འདྲས་ཅིག་ཅིག་གྲོད་ཁོག་གང་ཅིག་སྤྲད་ཐུབ་ནའང་བསམ་པའི་རེ་བ་ཅིག་བརྒྱབ་པ་ཡིན། ཨ་ནི་ད་དེ་གཅིག་བྱས། ད་ཡང་མེན་པཊ་གཞིས་ཆགས་འདི་ལ་དགུན་ཁ་ལ་གྲང་མོ་ཞེ་པོ་ཅིག་ཡོད་རེད་དེ་འདྲས་གསུང་གི་འདུག་ཨ་ནི་ཕྱིས་སུ་ང་ད་ལྟ་ཕ་གི་ལ་ཡང་ཟ་སྒང་གི་སྡེ་གསར་གྱི་རྩེ་དགུ་དུས་གནས་དང་ད་ཕ་གི་སྒྲོལ་མ Resort House ཟེར་མཁན་ཅིག་འདུག་དེ་ན་ལ་ཐབས་མཁས་ལགས་ཟེར་མཁན་ཅིག་ཡང་དེ་འདྲའི་ཅི་འདྲའི་དྲ་རྒྱ་བརྒྱུད་ནས་ངོ་ཤེས་པ་ཆགས་ནས་ཨ་ནི་ཁོ་རང་གིས་ང་ལ་འདི་འདྲ་གསུངས་སོང་ཨེ་ངས་ཁོ་རང་ལ་སྐུ་མཁྱེན་ང་ལ་རོགས་པ་དེ་བྱེད་རོགས་ཅིག་ང་འདི་འདྲ་འདི་འདྲ་ཡིན་ཞུས་ཡོད་པ་ཨ་ཁོ་རང་ཚོ་དགའ་པོའི་ངང་ནས་འདི་འདྲ་གསུང་གི་འདུག་ཨ་ནི་ཡིན་ད་ཡིན་ཕྱག་རོགས་ཞུ་གི་ཡིན་ཁྱེད་རང་ཚོ་ང་ཚོ་གཞིས་ཆགས་ལ་འདི་འདྲ་ཕེབས་ནས་ཨ་ནི་འདི་འདྲ་ཕྱག་རོགས་གནང་ག་ཕེབས་ཀྱི་རེད་ང་ཚོ་ཕྱག་རོགས་ཞུ་གི་ཡིན་འདི་འདྲ་གསུངས་སོང་ཨ།

ད་ད་ལོ་དགུན་ཁ་རེད་དཔེ་གྲང་མོ་ཡོད་རེད་ད་ཞེ་པོ་ཞེ་པོ་ད་ཧི་མ་ལ་རི་རྒྱུད་ནང་བཞིན་གྲང་མོ་ཡོད་མ་རེད་བྱས་ད་སྔ་དགོང་གྲང་མོ་ཡོད་རེད་ཨ་ནི་ཀམ་པ་ལི་རེ་རེ་ཅིག་གནང་ཐུབ་ན་ཡག་པོ་ཡོད་རེད་དེ་འདྲས་གསུངས་སོང། དེ་འདྲས་གསུངས་དུས་ཙམ་ཨ་ནི་ཀམ་པ་ལི་གི་གོང་ཚད་དེ་ཙམ་ཧ་ཅིག་གོ་ཡོང་དུས་ཙམ་པ་ད་ཡག་པོ་འདུག་བསམ་སོང་དྲན་སོང་ད་ད་ལོ་མེན་པཊ་འགྲོ་བ་ཨ་ནི་ཡང་བསྐྱར་དུ་ལམ་སང་འགྲོ་ཐུབ་ཀྱི་མ་རེད་པ་མེན་པཊ་གཞིས་ཆགས་ལ་ད་འགྲོ་དགོས་ས་གཞིས་ཆགས་མང་པོ་ཡོད་ཡིན་ཙང་ཨ་ནི་ལོ་རེ་རེ་ཚར་རེ་རེ་མ་གཞི་འགྲོ་ཐུབ་གི་མེད་ཡིན་ཙང་ཨ་ནི་ད་ལོ་མེན་པཊ་འགྲོ་ཡོད་རེད་ཨ་ནི་ན་དེ་ཡག་པོ་ཞེ་པོ་ཞིག་འདུག

ད་ཁ་སང་ང་ཚོ་ད་ཀམ་པ་ལི་སྟོང་ཕྲག་ཅིག་མངགས་བཞག་ཡོད། ཨ་ནི་ཕ་གི་ཉིན་གུང་ཞལ་ལག་དེ་ཕུལ་ཡས་ཀྱི་གྲ་སྒྲིག་ཅིག་བྱས་བཞག་ཡོད། ཨ་ནི་མིག་ཤེལ་ཕུལ་ཡས་དེ་དེ་འདྲ་ཅིག་བྱས་བཞག་ཡོད། ད་མིག་ཤེལ་ཕུལ་ལུགས་ཕུལ་སྟངས་དེ། ད་མིག་ཤེལ་དེ་ལ་ང་ཚོ་ཚང་མ་མིག་གི་གནས་རིམ་དེ་ཁག་ཅིག་སྐྱོ་པོ་ཡོད་རེད་ཁག་ཅིག་འབྲིང་ཙམ་ཡོད་རེད་པ། ད་དེ་ལ་ད་ནི་མིག་ཤེལ་གྱི་རིམ་པ་དེ་ལ power གྱི་ཆེ་ཆུང་བརྟགས་ནས་ཕུལ་ཡས་ཡིན། ཆོས་ཡིན།

ཐེངས་འདིའི་མི་རབས་གསར་པའི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ཆེད་ལས་པ་དང་ན་གཞོན་ནུས་པའི་ལས་གཞི་ཚོགས་པའི་འགན་འཛིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ཁུལ་གྱི་མཁའ་རླུང་འབག་བཙོག་གི་གནས་སྟངས་དང་བྱུང་རྐྱེན་དེ་བཞིན་མཁའ་རླུང་འབག་བཙོག་གི་དཀའ་ངལ་སེལ་ཐབས་སོགས་ཀྱི་ཐད་ཉམས་ཞིབ་ཀྱི་གྲུབ་དོན་སྐོར་འདི་གའི་གསར་འགོད་པ་དོན་གྲུབ་རྣམ་རྒྱལ་ལགས་ཀྱིས་གནས་ཚུལ་ཞུས་པ་ཞིག་གསན་རོགས་གནང། ད་ནི་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི་ཚོགས་པའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་བཏོན་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལའོ་ཐུགས་རྗེ་ཆེ་དོན་གྲུབ་ལགས། ལའོ་ཚེ་འཕེལ་ལགས་དེ་འདྲ་སྔོན་མ་དེ་ཨ་རིའི་རྒྱལ་སའི་ནང་ཡོད་པའི George Washington མཐོ་རིམ་གཙུག་ལག་སློབ་གྲྭའི་ནང་ལ་ཡར་ཁྱེད་རང་ཕེབས་བྱས་ནས་རྒྱ་གར་རྒྱལ་ས་ལྡི་ལིའི་ནང་ལ་ཡར་མཁའ་རླུང་འབག་བཙོག་དང་དེ་འདྲས་འབྲེལ་བའི་ཐོག་ནས་ཁྱེད་རང་གིས་ཉམས་ཞིབ་གནང་པའི་གྲུབ་དོན་དེ་ཚོ་མར་ངོ་སྤྲོད། ཐམས་ཅད་དེ་འདྲ་བྱས་གནང་བཞག། འདི་ལྟར་འདྲི་བྱེད་ངས་དེ་རིང་བཀའ་མོལ་ཞུས་ཅིག་ལ་ད་རྒྱ་གར། རྒྱལ་ས་ལྡི་ལི་གི་མཁའ་རླུང་འབག་བཙོག་འདི་ད་འཛམ་གླིང་ནང་གི་གྲོང་ཁྱེར་ཆེ་ཁག་ནང་ནས་ཚད་མཐོ་ཤོས་གྲས་ལ་སླེབས་ཀྱི་ཡོད་པའི་རྩིས་ཀྱི་འདུག་ཨ་ནི་དེ་ལྡི་ལི་གཅིག་པོ་མ་ཡིན་པའི་འདིའི་ཉེ་འཁོར་ལ་ཡོད་པའི་ཧ་རི་ཡ་ན་ནང་ལ་གུར་གཱོན་དང Ghaziabad བཅས་ཡུ་པི་ཁུལ་ལ་སླེབས་ཀྱི་ཡོད་པ་ད་འདི་ཚོ་ཆ་བཞག་པ་ན་མཁའ་རླུང་འདི་ཞེ་པོ་འབག་བཙོག་སླེབས་ཀྱི་ཡོད་པ་ཨ་ནི་དེའི་གཅིག་ད་དེང་སང་དགུན་ཁ་སླེབས་དུས།

ལྡི་ལི་ལ་མཁའ་རླུང་འབག་བཙོག་ཁྱེད་རང་གསུང་བ་ནང་བཞིན་ཏག་ཏག་རེད། འཛམ་གླིང་ནང་ནས་ད་ཛ་དྲག་ཤོས་འདྲ་བོ་ཅིག་ཆགས་བསྡད་ཡོད་རེད། ཨ་འདི་གི་གཙོ་བོ་ད་རྐྱེན་མང་པོ་ཅིག་ད་ད་ལྟ་ལྡི་ལི་ནང་ལ། ཏན་ཏན་རང་ད་དེ་འདྲ་བཙོག་པ་ཆགས་ལ་ནས་དམིགས་བསལ་ད་ག་འདྲས་ཡིན་ན་ངས་ད་ཤེས་རྟོགས་མི་འདུག་ཡིན་པ་ཡིན་ན་ལྡི་ལི་གི་མི་འབོར་དེ་ཤུགས་ཆེར་དགའ་རབ་ཕྱིན་པའི་རྗེས་ལ་འཛུགས་སྐྲུན་ཤུགས་ཆེན་པོ་ཅིག་བྱུང་ཡོད་རེད། ཨ་ནི་དེ་ནས་ཡང་མོ་ཊ་གི་གྲངས་ཀ་མང་པོ་ཞེ་དྲག་ཅིག་ཆགས་ཡོད་རེད། ཨ་ནི་དེ་ཡིན་ཙང་ཨ་ནི་དེ་འདྲ་མཁའ་རླུང་དེའི་རང་བཞིན་གྱི་བཙོག་པ་ཆགས་ཡག་གི་གནས་སྟངས་ཅིག་གྱུར་འདུག་དེ་མཉམ་དུ་ད་ལྡི་ལི་གི་ས་ཆའི་ཆགས་སྟངས་དེ་ལ་བལྟས་པ་ན་ཡང་མཁའ་རླུང་གི་འགྲོ་སྟངས་ད་དེ་འདྲ་བྱས་ནས་ཡང་ཉེ་འགྲམ་གྱི་མངའ་སྡེ་ཁ་ཤས་ནས་ཡང་རླུང་གི་འགྲོ་སྟངས་ཀྱི་ཚུར་སླེབས་ཅིང་ཡང་དུས་ཚོད་ལ་ཡང་ད་ལྟ་ར་ཇ་སི་ཐན་འདྲ་བོ་བྱས་ན་འདྲ་བ་ནས་ཡང་ཚུར་རླུང་ཤུགས་ཆེན་པོ་བྱུང་དུས་བྱེ་མ་ཐལ་བ་ཚུར་འཁྱེར་ཡོང་ཡག། ཨ་ནི། དེ་མིན་པར་ཡང་གཡས་གཡོན་གྱི་མངའ་སྡེ་འདྲ་བ་ནས་ཡང། ཞིང་ལས་དེ་འདྲའི་ལས་ཀ་བྱེད་པའི་སྐབས་སུ་ཡང་ཁོ་རང་ཚོའི་ཞིང་ཁ་འདྲ་བོ་ཅིག་ལ་ཡང་མེ་སྤར་ཡག་གི་དུས་ཚོད་བྱས་ནས་ཡང་མཁའ་རླུང་བཙོག་པ་ཞིག་ཚུར་སླེབས་ཡག། ད་ཐ་ན་དགུན་ཁའི་དུས་ཚོད་དེ་ལ་ཡང་ལྡི་ལི་གནམ་གཤིས་གྲང་མོ་ཞེ་དྲག་ཆགས་བསྡད་ཡོད་རེད། གནམ་གཤིས་གྲང་མོ་ཆགས་ཡོང་དུས་བསམ་པར་ཡང། མཁའ་རླུང་གི་འབག་བཙོག་དམིགས་བསལ་ངས་སློབ་སྦྱོང་བྱས་ད་ལྟ། མཁའ་རླུང་ནང་ལོགས་ལ་མཁའ་རླུང། རླངས་པ་གྱི་མཁའ་རླུང་ཡོད་རེད་དེ། Sulphur Dioxide Nitrogen Dioxide ལ་ཡང་ཉོས་ར

ཨ་ནི་དེ smog ལབ་ཡག་དེ་ཆགས་ཡག་གི། ཨ་འདུ་བྱེད་ནི་དཀའ་ངལ་འཕྲད་ཡག་དེ་ཆ་དེ་རེ་ལའོ། ད་ལྡི་ལིའི་ནང་ལ་ཡང་མཁའ་རླུང་གཙང་མ་བཟོ་བའི་ཆེད་དུ་ད་གཞུང་སྔ་རྗེས་ཀྱི་འབད་བརྩོན་མང་པོ་ཅིག་བྱས་ཤག་ད་ལྟའི་ལྡི་ལི་གཞུང་དེ་ཆ་བཞག་པ་ན Aam Aadmi ཟེར་དེར་བ་འདི་གི་དཔེར་ན་ལ། ད་ལྡི་ལི་ནང་ལའི་དུག་ཤག་ད་མཁའ་རླུང་གཙང་མ་བཟོ་བའི་ཆེད་དུ་ལ་ཡ་ད་ཐབས་ཤེས་ད་མ་བཟོ་ནས་ཅིག་ད་ལས་དོན་སྒྲུབ་པའི་ལ་ཡ་དོན་ཚན་བཅུ་བྱས་ད་འདི་ནང་ལ་ཡ་མོ་མོ་ཊ་གི་ཨང་གྲངས་ལ་གཞིགས་པའི་མོ་ཊ་རེས་མོས་བཏང་དགོས་དང།

ལའོ། རེད་རེད་རེད། ད་ད་ལྟ་ཉེ་ཆར Aam Aadmi གི་གཞུང་འཛིན་ཁོ་ཨང་ཟི་ཀ་དུས་དུས་ལ་ཨ་ནི་དེའི་སྔོན་ལ་ཡ་ཀྱི་ཤུགས་ཆེ་བྱས་ཁོ་ཚོས་ཀྱི་མོ་ཊ་གི་སྣུམ་བེད་སྤྱོད་བྱེད་སྟངས་སྒང་ལ་ཡ་ཨ་ནི་ཤུགས་ཆེན་པོ་ཅིག་རབ་དང་རིམ་པ་གནང་བཞག་ད་ད་དམིགས་བསལ CNG དེ་ཤུགས་ཆེན་པོ་ཅིག

དམིགས་བསལ་གྱིས་དོ་སྣང་བྱས་བསྡད་ཤག་ཨེ་འདི་མཉམ་དུ། ས་ཆ་དམིགས་བསལ་ད་ལྟ་མོ་ཊ་མང་པོ་ཡོད་སར་དུ་བ་ལ་ཡང། མོ་ཊའི་གི་ཁྱུ་ཤུགས་ཆེན་པོ་སྟོད་རལ། ཆགས་པའི་བཟོ་འདྲ་བྱས་ནས་དེ་འདྲའི་གི་ཡང་མཁའ་རླུང་མ་འཇམ་ཡང་དེ་འདྲའི་གི་ལས་རིམ་བྱས་ཤག་ཨེ་ད་ལྟ་མོ་ཊ་བང་རིམ་དེ་ཡང་དངོས་གནས་དུས་དུས་ཙམ་པ་གནད་འགག་ཤུགས་ཆེན་པོ་ཅིག་ཆགས་སོང་ནས་མཁའ་རླུང་ཧང་སང་ཡང་གི་ཐོག་འབག་བཙོག་ཡོང་བའི་དུས་ཚོད་ལ་ཡང་མོ་ཊའི་གི་ཨང་ཀི་རེ་མོས་དེ་འགྲོ་བའི་སྐབས་སུ་ཡང། ཁེ་ཕན་ཤུགས་ཆེན་པོ་ཞིག་མཐོང་བ་རེད། ཡིན་པ་ཡིན་ནའི་ད་གནད་འགག་མང་པོ་ཅིག་ཆགས་ཡོང་དུས་ཙམ་པ་དེའི་གི་ལས་རིམ་ཕལ་ཆེར་ད་འཕྲལ་སེལ་འཕྲལ་སེལ་གི་འབག་བཙོག་ཤུགས་ཆེ་མ་ཡོང་ལ། ཐབས་ཤེས་མ་གཏོགས་ཨ་ནི་ཕུགས་རྒྱང་རིང་པོ་དེ་ད་ད་ལྟ་ཤུགས་ཆེ་དེ་ནི་བཟོ་གྲྭའི་ཆགས་སྟངས་རེད་སྤྱི་བཏང་མིའི་སྡོད་གནས་ཆགས་སྟངས་རེད་དེ་ཚོ་ཕར་དབྱེ་བ་འབྱེད་ཡ་ལ་ཨ་ནི་གཞུང་གི་ད་ད་ཤུགས་ཆེན་པོ་ཞིག། འབད་བརྩོན་བྱེད་བསྡད་པ་ངས་མཐོང་སོང། གཞན་སྙེ་མ་དུས་ཚོད་ཅིག་ཡིན་ན། མི་སྡོད་ས Residential Area ལས་རོ། དེ་དང་ཡང་ཚོང་ལས། བཟོ་གྲྭ། འདི་ཚང་མ་ཕར་ཚུར། གཅིག་གཅིག་ལ་འདྲེས་བཞག་ཡོད་རོ་བྱས་ཀྱི་གནས་སྟངས་འདི་ཆགས་ཤག་ལགས་འོང།
ལགས་ལགས་སོ Delhi ཁུལ་གྱི་མཁའ་རླུང་སྦགས་བཙོག་དང་འབྲེལ་བའི་བཀའ་འདྲི་ཞུ་བའི་ཐ་མ་གཅིག་དེ་ད་དཀའ་ངལ་གཙོ་བོ་དེ་མཁའ་རླུང་སྦགས་བཙོག་ཆགས་པ་ཡིན་ན་ད་མིའི་འཕྲོད་བསྟེན་སྒང་ལ་ཡང་དཀའ་ངལ་ཞིག་འཕྲད་ཡོང་གི་རེད་ད་འདིའི་དེ་འདྲ་ངས་རོབ་ཏུ་ཞིག་བསྟན་ཡོང་དུས་ད་རླུང་སྡུག་ཅག་བྱུང་པ་ཡིན་ན་ད་འདི་མིའི་ལུས་པོའི་ནང་ལ་ཡང་འཛུལ་བྱས་བྱས་ད་གློ་བའི་སྐྲན་ནད་ཟེར་ད་མཆིན་པའི་སྐྲན་ནད་ཟེར་ད་དབུགས་བཏང་ཡང་ཁག་པོ་དང་ད་འདི་འདྲའི་མང་པོ་ཞིག་དཀའ་ངལ་འདི་རང་བཞིན་གྱིས་འཕྲད་ཡོང་གི་ཡོད་ས་རེད་བྱས་ཙང་ལྡི་ལི་གི་ད་མཁའ་རླུང་འབག་བཙོག་འདིའི་རྐྱེན་བྱས་བྱས།

ཆ་ཤས་ཁ་ཤས་ནང་ལ་ཡ་ད་ནག་ཡོད་ཚུལ་བ་འདྲ་པོ། ཡང་ཁ་ཤས་ཀྱིས་ཡང་ཁོ་རླུང་ཟ་ཟ་དེ་ཚོ་ལ་ཡང་འཕྲུ་ལག་འགྲོ་ནས་སྡོད་པ་བཟོ་འདྲ། དེ་འདྲའི་གི་ཤུགས་ཆེན་པོ་ཆགས་བསྡད་ཤག་ཨེ་འདི་མཉམ་དུ་ད Allergy ལབ་ཡོད་རེད་ཨ་ནི་རྫས་ཁ་ཤས་ལ་བརྟེན་ནས་ཡང་ཆམ་པའི་བཟོ་འདྲ་བྱས་ནས་ནད་གཞི་ཕོག་དེ་དབུགས་བཏང་ཡང་དཀའ་ལས་ཁག་པོ་བྱུང་འདུག་དེ་འདྲའི་གི་གནས་སྟངས་མང་པོ་ཅིག་ལ་འོ་ཆགས་བསྡད་ཤག་ཨེ་ད་ལྟ་ལྡི་ལི་ལ་རྒྱུན་རིང་པོ་བཞུགས་པ་ཡིན་ན་ཡང། མི་ཚེ་གི་ཚེ་དེ་ད་ལོ་བཅུ་ཙམ་དེ་དེ་འདྲའི་གི་ཉུང་འགྲོ་ཡ་གི་དེ་འདྲའི་གི་ཡ་གང་ཚོད་ཡོད། Research། ཉམས་ཞིབ་མང་པོ་ཅིག་ནང་ལ་ཡང་དེ་འདྲའི་ཅིག་སྟོན་གྱི་འདུག་ལགས། ཀུན་བཟང་སྲིད་པ་ལགས་ད་འདི་ནས་ངས་གནད་དོན་གཞན་གཅིག་བཀའ་འདྲི་ཞུ་ཡས་དེ་ཁྱེད་རང་ཕ་གའི་ལྡི་ལི་བཞུགས་བཞུགས་རིང་ལ། ད་འདི་ཡ་མུ་ན་ཁྱིམ་ཚང་བྱས་བྱས་ད་ཡ་མུ་ན་དེ་ལྡི་ལི་ཁུལ་ལ་ཡོད་པའི་གཙང་པོ་དེ་ཆེ་བ་རེད་ད་འདིའི་ས་ཁུལ་ལ་ཡང་མི་དང་དུད་འགྲོ་མཉམ་དུ་བསྡད་ཐུབ་ཡས་དང་གཅིག་ལ་གཅིག་བརྟེན་བྱས་བྱས་བསྡད་ཐུབ་ཡས་ད་འདི་འདྲ་གི་ལས་གཞི་ཅིག་འགོ་འཛུགས་གནང་ཤག་འདིའི་ལས་གཞི་འདི་སེམས་ཅན་སྲུང་སྐྱོབ་ཆེད་དུ་གང་དགོངས་པ་བཞེས་པ་རེད་རྩ་བའི་ལས་གཞི་འདི་གི་ལས་དོན་ག་རེ་བསྒྲུབ་གནང་གི་ཡོད་ན། ལགས་འོང་དེའི་གོ་བསྡུར་ལ་ང་ཚོས་འགོ་བཙུགས་པའི་སྐབས་སུ་ང་ཚོ་མཐོ་སློབ་ཐོན་ནས་གྲོགས་པོ་མང་པོ་ཅིག་འཛོམས་པ་རེད། ང་ཚོ་བསྡད་ས་དེ་སྔོན་ལ་ཡ་ཁྱི་ཁ་ཤས་སྔོན་ནས་འདུག་ཁྱི་འཁྱམ། ཁོ་རང་ཚོ་ལ་ང་ཚོ་གི་སྔོན་ནས་བསྡད་པ་ཡིན་ཙང་ནི་ཁོ་རང་ཚོ་ལ་ད་གུས་ཞབས་ཟེར་ཡོད་རེད་ང་ཚོ་མཉམ་དུ་ཁོ་རང་ཚོ་ཡོད་པ་དེ་ལ་ཡང་ངོས་འཛིན་བྱས་ནས་སྨན་བཅོས་བྱེད་ཡ་གང་དྲག་འདུག་བྱས་ནས་ང་ཚོས་ལྟ་བསྡད་པ་རེད། དེ་ནས་ལོ་མང་པོ་རྗེས་ལ་ཡ་ཨ་ནི་གཡས་གཡོན་གྱི་ཁྱི་འཁྱམ་མང་པོ་ཅིག་ཡོད་དུས་ཨ་ནི། དེ་ཡི་ཕར་རྒྱུན་བསྲིངས་ཞེས་ཁོ་རང་ཚོས་རོགས་པ་བྱས་ཀྱི། ཅིག་ཁ་ལག་སྤྲད་དང་དེ་འདྲའི་བསམ་མནོ་མ་གཏོགས་དངོས་གནས་བསམ་མནོ་ཤུགས་ཆེན་པོ་ཞེ་དྲག་འཁོར་ཡོད་མ་རེད། ཡིན་ནའི་ཕྱིས་སུ་དེ་འདྲའི་གི་དུས་ཚོད་དུས་ཚོད་ལ་ང་ཚོས་ད་ཅིག་གི་གནས་སྟངས་འདྲ་བོ་ཞིག་ཧ་གོ་བ་ཡིན། ས་ཆ་ག་བ་ཡིན་ནའི་ད་དམིགས་བསལ་མ་འཇུ་ཊི་ལ་གཡས་གཡོན་གྱི་ཁྱི་མང་པོ་ཅིག་ཡོད་དུས་ཙམ་པ་མི་མཉམ་དུ་བསྡད་དགོས་དུས་དེ་ཁོ་ཕར་ཚུར་གྱི་གོ་ཚོད་སྟངས་ཅིག Understanding བསམ་ཤེས་ཅིག་མེད་པ་ཡིན་ན་ཨ་ནི་དཀའ་ངལ་གཉིས་ཀ་ལ་དཀའ་ངལ་འཕྲད་བསྡད་ཅིག་གནས་ཚུལ་ཅིག་ཆགས་ཡིན་ས་ང་ཚོས་གི་ཅིག་ཁ་ལག་སྤྲད་ཨ་ནི་ཁོང་ཚོ་དགུན་ཁའི་སྐབས་སུ་ཡང་གྲང་འུར་འུར་ལོག་ད་དེ་འདྲས། ཨ་ནི། ཡང། གནམ་གཤིས་ད་ཕལ་ཆེར་དགུན་ཁར་དུ་བ་ལ་ཡང་ཕར་ཚུར་མོ་ཊ་མ་མཐོང་བའི་དུས་ཚོད་སུ་ཁྱི་ལ་ཡང། ཐག་པ། འོད། ནི། ཤར་གྱི་ཐག་པ་འདི། གཡོག་ནས་དེ་ནི་ད། ང་ཚོའི་གི། གཙོ་བོ་མི་གཡས་གཡོན་ལ་ང་ཚོ་ལ་དོ་སྣང་བྱེད་དེ་ཡིན་དུས་ཚོད་ལ། ཁྱི་འཁྱམས་དེ་ཚོ་ཁོང་ཚོ་ག་བ་བསྡད་པ་ཡིན་ནའི། ཁོང་ཚོ་ལ་ཨ་ནི། ཁ་ལག་འདི་ཚོ་ཏག་ཏག་སྤྲད་ཡ། ཨེ་འདི་ནི་ཡང་ཁོང་ཚོ་ནད་པ་ཆགས་ཡོད་ན་ལྟ་རྟོག་བྱེད་དུས་འདི་འདྲས་ཀྱི་བསམ་ཤེས་ཏོག་ཙམ་ཐོན་དུས་ཨེ་ནི། མི་ལ་ཡིན་ནའི་དོ་ཕོག་མེད་པ། ཁོང་ཚོ་ཁྱི་འཁྱམས་ཡིན་ནའི་ས་ཆ་ག་བ་ལ་བསྡད་ཀྱི་འདུག་ན་ཁོང་ཚོ་བསྡད་པའི་སྐབས་སུ་ཨེ་ནི། ཁ་ལག་བཙལ་ཆེད་དུ་ཕར་ཚུར་འགྲོ་ཡག་མང་པོ་མེད་པ་ཡིན་ཙང་ཨེ་ནི། ས་ཆ་གཅིག་ལ་བསྡད་པ་ཡིན་ཙང་དེའི་ཡུལ་མི་དེ་ཚོ་ལ་ཡང། ད་གནོད་སྐྱོན་མེད་བ་དེ་འདྲས་ཀྱི་བསམ་བློ་ཅིག་བླང་འོང། ད་དེ་འདྲ་མ་འཇུ་ཊི་ལ་ཟེར་དུས་ད་ཕ་ཡུལ་ས་ཆ་འདིའི་བསམ་ཡས་གླིང་ཅེས་བོད་མིའི་གཞིས་ཆགས་ཆགས་བསྡད་པ་རེད་ད་བོད་མིའི་གཞིས་ཆགས་འདིའི་ནང་ལ་ཡང་བསྡད་པ་ཡིན་པས་ན་ད་འཛུགས་སྐྲུན་ཧ་ལས་པའི་མང་པོ་བྱས། བསམ་ཡས་གླིང་གི་རྒྱབ་དེ་ལ་ཡང་ད་ལྟ་ཡ་མུ་ན་གཙང་ཆུ་དེའི་རྒྱུག་འགྲོ་བ་རེད་པ་ད་དེ་ཚོ་མཐོང་བསྡད་པའི་སྐབས་ལ་དེའི་རྒྱབ་དེ་ཚོ་ལ་ད་དངོས་གནས་གད་སྙིགས་ཞེ་པོ་སྤུངས་བསྡད་དང། དེ་འདྲའི་ཡོང་གི་འདུག་ཨེ་ནི་འབུ་སྲིན་དེ་འདྲའི་མང་པོ་བྱས་བྱས་ད་ན་ཚ་འདྲ་མི་འདྲ་ཁྱབ་པའི་དབྱར་ཁ་ཚ་བ་སྐབས་ལ་ཡིན་པས་ན། འདི་འདྲའི་ཉེན་ཁ་ཡོད་པ་ལྟ་བུ་ཅིག་ས་ཆ་ཅིག་རེད་ཤག་བྱས་ཙང། མ་འཇུ་ཊི་ལ་གི་བསམ་ཡས་གླིང་བོད་མིའི་གཞིས་སྒར་འདི་རྩ་བའི་འཛུགས་སྐྲུན་དང་མཐུན་རྐྱེན་གྱི་ཆ་ནས་ཡར་རྒྱས་ཞེ་པོ་ཕྱིན་ཡོད་དེ། ཁོར་ཡུག་གཙང་སེལ་གྱི་ཐོག་ནས་དཀའ་ངལ་ཆེན་པོ་ཆགས་པ་ཅིག་ལ་ངོས་འཛིན་ག་འདྲ་གནང་གི་ཡོད་ན། དཔེར་ན་ས་གནས་རྒྱ་གར་གཞུང་གི་ཐོག་ནས་ནས་མཐུན་འགྱུར་ག་རེ་གནང་གི་ཡོད་ན། ས་གནས་བོད་མི་རང་གིས་ཁོར་ཡུག་གཅེས་འཛིན་བྱས་དང་ཁོར་ཡུག་སྲུང་སྐྱོབ་བྱས་ལ་ཡང་འབད་བརྩོན་ག་འདྲ་གནང་བ་ཅིག་གཟིགས་ཀྱི་འདུག།
ལགས་འོང་སྔོན་མ་གོ་ཐོས་ལ་ཡ་ད་མ་འཇུ་ལ་འཛུགས་སྐྲུན་ཤུགས་ཆེན་པོ་ཅིག་ཡོང་བའི་སྐབས་སུ་ཨ་ནི། གད་སྙིགས་ཀྱི་གནས་སྟངས་ཅིག་ཨེ་ནི་དཀའ་ལས་ཁག་པོ་ཅིག་ཆགས་བསྡད་ཡོད་རེད་ཨེ་ནི་དེ་སྐབས་སུ་ཡང་ཁོང་ཚོ་ཚོགས་པ་རུ་ཁག་དེ་འདྲ་གིས་གད་སྙིགས་གཙང་མ་བཟོ་ཡས་ཀྱི་ཐབས་ཤེས་འདྲ་པོ་ཅིག་མང་པོ་གནང་བཞག་ཡིན་པ་ཨེ་ནི་ང་རང་གི་ཤེས་རྟོགས་རུ་བྱས་པ་ཡིན་ན་ད་ལྟ་མངའ་སྡེ་གཞུང་གིས་དེའི་ཕྱོགས་ལ་ཡང་ཞོགས་པ་གད་སྙིགས་ལེན་ག་ཡོང་མཁན་གྱི་མོ་ཊ་བཏང་བ་དང་ཨེ་དེ་ནས་སྔོན་མ་གི་མ་འཇུ་ཊི་ལ་རྒྱབ། ཆུ། ཡ་མུ་ན་ཆུ་འགྲམ་དེ་ལ་ཡང་གད་སྙིགས་སྤུང་ཡས་དེ་ཁོ་མེད་པ་བཟོས། དེ་ནས་ཕ། གད་སྙིགས་སྤུང་ས་རང་ལ་དམིགས་བསལ་གྱིས་ཨེ་ནི། ས་ཆ་ལོགས་ཀ་ཅིག་བཞག། དེ་ནས་བྱས་ནས་ད་ད། མ་འཇུ་ཊི་ལ་ཁྱོན་ཡོངས་དེ་ཡང་ཁོར་ཡུག་ཐོག་ནས་གང་ཅིའི་ཐོག་ལ་ད་ཡར་རྒྱས་ཅིག་ཕྱིན་ཡོད་རེད། ཡིན་ནའི་ད་ད་ད་འཛུགས་སྐྲུན་ཤུགས་ཆེན་པོ་ཅིག་ཆགས་པ་དེ་འདྲ་རེད་དེ་མཉམ་དུ། མངའ་སྡེ་གཞུང་གིས། མ་འཇུ་ཊི་ལ་དེ Food Hub ལ་ནི་ཁ་ལག་མང་པོ་གི་ཟ་སའི་ས་ཆ་ལོགས་ཀ་ཅིག་དེ་འདྲས་ཅིག་བཟོ་ཡས་ཀྱི་གསལ་བསྒྲགས་བྱས་ཡིན་ཙང་ཨ་ནི། རྒྱ་གར་ཕྱོགས་མང་པོ་ཅིག་གི་ནས་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཞིག་སླེབས་བསྡད་ཡོད་དེ་གིས་ཡང་གད་སྙིགས་མང་པོ་ཅིག་ཡོད་པ་ཏན་ཏན་རེད་ད་ག་འདྲ་ས་གནས་ཀྱི་མི་ཁོང་ཚོ་སོ་སོ་སོ་སོ་གིས་གད་སྙིགས་སྒང་ལ་ཅིག་དང་ད་དོ་སྣང་ཤུགས་ཆེན་པོ་བྱས་བསྡད་ཡོད་རེད་ཡིན་ནའི་དངོས་སུ་ད་དཀའ་ངལ་མང་པོ་ཅིག་ད་འཕྲད་ཡོད་པ་ཏན་ཏན་རེད་འདི་སྐབས་སུ་ད་སོ་སོ་གཙང་བཟོ་བྱས་ད་དེ་འདྲས་ཀྱི་ས་གནས་ཀྱི་ཡང་གན་གི་གོ་ཧའི་གི་ས་ཆ་ཀྱང་མང་པོ་ཅིག་མཐོང་གི་འདུག་ལགས། ལགས་ལགས་སེ་ཀུན་བཟང་ཚེ་དཔལ་ལགས་ང་བཀའ་མོལ་ཞུས་དག་རེ་ཡིན།